ལྟ་བ་འདི་ཡོང་ཡ་དེ། རྩ་བ་རྩ་བ་དེ་ནི་ཉོན་མོངས་ཀྱི། རང་ལ་ཆགས་པ་དང་གཞན་ལ་སྡང་བ། དེ་འདྲ་གི་ཆགས་སྡང་གཉིས་པོ་དེ་ཡང་རྩ་བ་གཏི་མུག་གི་དབང་གིས་ཡོང་གི་ཡོད་པ་རེད། དེ་དེ་འདྲ་ཡིན་དུས་རྩ་བ་རྩ་བ་ཉོན་མོངས་ཀྱི་ཐོག་ཡོང་བ་ཡིན་དུས། དེ་ལྟ་ན། དེ་དག་ཅིག་གི་ཆགས་སྡང་ཕྱོགས་རིས་ཀྱི་ཐོག་ནས་ནི། དེ་དག་པའི་ལས་ངན་བསགས་དེ་ཡང་དེ་རྩ་བ་ནི་ཆགས་སྡང་གིས་བྱས་ཡོང་བ་ཡིན་དུས་ཆགས་སྡང་གིས་མཚོན་པའི་ནི་བློ། བློ་གང་ཞིག་རྒྱུད་ལ་སྐྱེས་ཡོང་དུས།

ཀ་ཚོར་རྐྱེན་དེ་འདྲ་མ་ཡིན་པར་སེམས་ཀྱི་པའི་རྣམ་རྟོག་ཅིག་སྐྱེ་སྟངས་གཅིག་གི་དབང་ལས་ཨེ་ནི། རང་རྒྱུད་ལྡན་གྱི་གང་ཟག་མ་སྐྱིད་པ་བཟོས་ཡོང་ཡ་འོ་དེ་ལ་ཡང་ཉོན་མོངས་ཟེར་གྱི་ཡོད་རེད། དེ་འདྲའི་འབྲས་བུ་དང། ཉོན་མོངས་ཀྱི་ནང་ཚན། ད་ཉོན་མོངས་ཀྱི་ནང་ཚན་རེད། ཉོན་མོངས། ཞེ་སྡང་དང། ད་ཞེ་ནས་སྡང་བ་ཟེར་ལབ་ནི། ཞེ་ཐག་པ་ནས་ཟེར་ཏེ་ང་ཚོ་བཤད་དེ་ག་རེད་པ། ད་ལྟ་ཅིག་ཞེ་ཐག་པ་ནས་ཟེར་ཏེ་ཨ་ཀི། འོ་ད་དེ་ཞེ་ནས་ཨེ་ནི་ཕ་རོལ་པོ་ལ་ཡང་མི་དགའ་བ།

ནོར་བ་དེ་ནི་རེ་བའི་བདག། ནོར་ཉོན་མོངས་དེ་ཚོ་གྲས་དེ་ད་ཞེ་སྡང་དང་སྲེད་པ་ལ་སོགས་པའི་ཉོན། སྲེད་པ་ལ་སོགས་པ། འདི་དག་ལ་དགྲ་ཟེར་ནས་མིང་བཏགས་ནས་ད་འདི་ཞེ་པོ་གཅིག་གནད་ཆེན་པོ་འདུག་པ། ང་རང་ཚོས་ད་སྤྱིར་བཏང་བྱས་ན་ཆོས་ལུགས་མང་པོའི་ནང་སྤྱིར་བཏང་བྱས་ན་འཇིག་རྟེན་ཕལ་པས། ཨེ་ནི་གཅིག་སེམས་ཀྱི་ནང་གི། གཅིག་རྣམ་རྟོག་འདྲ་མི་འདྲ་དེ་ཚོ་གྲས་ལ་ཁོ་རང་བཞིན་གྱི་ང་རང་ཚོའི་བློའི་གཅིག་ད་ཡན་ལག་རུ་གཅིག། བློའི་རྣམ་གྲངས་རུ་གཅིག་ཡིན་པར་རུ་གཅིག་ངོས་འཛིན་པ་མ་གཏོགས་གཅིག་དེ་ལ་ཡང་གཅིག་སྐྱོན་དང་ཡོན་ཏན་གྱི་རྟོག་དཔྱོད་ག་རེ་ཞིག་རྒྱག་མཁན་མེད་པ་རེད། ད་ཤེས་བྱ་ཡོན་ཏན་ཟེར་ཡ་དེ་གལ་ཆེན་པོ་ཡིན་པ་ཞིག་ད་ང་རང་ཚོར་གྲགས་བསྡད་ཀྱི་ཡོད་རེད་མ་གཏོགས་དེ་མིན་གྱི་གཅིག་སེམས་ཀྱི་ནང་གི་རང་གཅིག་གཞན་ཕན་གྱི་གཅིག་བསམ་པའི་རིགས་དེ་ཚོ་གྲས་དེ་ཡིན་ན་ཡག་པོ་རེད་ཟེར་ནས་དེ་དང་དོད་དམིགས་བསལ་བྱས་ཡ་རུ་གཅིག་ད་འོ་གཅིག་གཞན་ལ་བས་གནོད་སེམས་ཀྱི་བྱས་བསྡད་ཡ་གི་བློ་དེ་ཚོ་གྲས་པའི་སྐྱོན་རེད་ཟེར་ནས་དམིགས་བསལ་གྱི་དེ་ཡང་ཕ་བས་ཁ་སོ་རེད།

ནང་པ་སངས་རྒྱས་པའི་གཞུང་གི་ནང་ལོགས་ནས། གནོད་གཞི་དེ་ཚོ་གྲས་ཡོང་ད་ཡོང་གི་རེད་དེ་ཡིན་ནའི་དེ་ཚོ་གྲས་དེ། གནོད་གཞི་གཏན་དུ་བ་ཞིག་ག་གེ་མ་རེད། ད་ལྟ་བྱས་ན་གནོད་པ་སྟེར་མཁན་བྱེད་པ་ཡིན་ན་ཡང་མི་ནང་བཞིན་བྱས་ནས། ཡང་སྐབས་ཤིག་ལ་ཡང་སོ་སོའི་གཉེན་དུ་འགྱུར་བསྡད་ཡ་ཅིག་ཏན་ཏན་ཡོང་གི་རེད། དེ་ཙམ་དུ་མ་ཟད་པའི་གཅིག་མི་དང་མི་མིན་གྱི་སུ་ཡིན་ན་ཡང་གནོད་གཞི་དེ་ཡིས་དེ་རང་དང་རང་འདྲ་བ་བྱས་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད།

བའི་ཁྱིམ་ལ་བསྡད་ན་ད་འཁོར་བ་ལ་འཁྱམས་བསྡད་པའི་བཟོ་ཞིག་དང་ཁྱིམ་སྤངས་ནས་བའི་དགོན་པར་ཟེར་བསྡད་པ་ཡིན་ན་འཁོར་བ་ལས་ཐར་བའི་བཟོ་དེ་མིན་པ་ཡིན་པ་རེད། འཁོར་བ་འཁོར་བ་ཟེར་ངོ་མ་ཟེར་བསྡད་པ་དེ་གང་ཟག་གང་ཟག་གང་ཟག་ཁྱེད་རང་ཁྱེད་ཉིད་ཀ་ལ་སྐྱེ་བྱུང་བ་ནི་ཅི་བྱས་ནས་ཉེར་ལེན་གྱི་རང་ལས་ཉོན་གྱི་ཉེ་བར་ལེན་པ་ལས་ཉོན་གྱི་དབང་ལས་གྲུབ་བསྡད་མཁན་ཀྱི་ཨེ་ནི་ཕུང་པོ་ཨེ་ནི་ལས་ཉོན་གྱི་དབང་གིས་འཕངས་ལས་ཉོན་སྐྱེ་ཡག་གི་རྟེན་བྱེད་མཁན་མ་འོངས་པ་སྡུག་བསྔལ་འདྲེན་པར་བྱེད་མཁན་འོ་དེ་འདྲ་ཅིག་ལ་ཡང་ཉེར་ལེན་གྱི་ཕུང་པོ་དེ་ལ་འཁོར་བ་ཟེར་གྱི་ཡོད་དེ་འདྲ་ཡིན་པ་ཡིན་དུས་ཙ་ནས།

འོ་ན་དགྲ་ཟེར་ལབ་ན་དཔེ་གོ་མཚོན་ཐོགས་བསྡད་པ་རེད་བྱེད་གི་དཔེ་ཨམ་གཙིགས་བསྡམས་བསྡད་པ་རེད་བྱེད་གི་དེ་འདྲས་ཀྱི་གོ་གི་མ་རེད་པས་ཟེར་བ་ན་དེ་གོ་གི་མ་རེད། རེད་བ། ཞེ་སྡང་དང་སྲེད་པ་ལ་སོགས་པའི་ཉོན་མོངས་པའི་ད་ཅིག་ནང་གི་དགྲའོ། དེ་རྣམས་ནི། ཅིག། ད་ཅིག་ཨེ་ནི་བས་གོམ་འགྲོས་བྱེད་ཡག་གི་རྐང་པ། མཚོན་ཐོགས་ཡག་གི་དང་མཚོན་བསྣུན་པ་ལ་སོགས་པ་བྱེད་ཡག་གི་ལག་པ་ལ་སོགས་པ་ཡོད་པ་མིན་ན་ཡང་ད་སོགས་པའི་སྒྲས་བསྡུས་པ་ཡ་ཅིག་དཔེ་ཚིག་ངན་སྨྲ་ཡག་གི་བཟོ་འདྲ་པོ་ཅིག་འདི་འདྲ་བྱས་ནས་འདི་འདྲའི་ཞིག་ད་ཡོད་པ་མ་རེད་དེ། ནོ། དེ་དང་འབྲེལ་བའི་ཅིག་ལུས་ཕུང་ཆེ་བའི་དཔའ་བ་དང་ཅིག་རྩལ་དང་ལྡན་པའི་མཛངས་པ་འདི་འདྲས་མིན་ཡང། ཇི་ཞིག་ལྟར། ཉོན་མོངས་པའི་དགྲ་བོ་དེ་དག་གིས་བདག་བྲན་བཞིན་དུ་དབང་མེད་དུ་བྱས་ནས། ཨ། དེ་ཡང་ཨེ་ནི། སྡུག་ཤོས་ཅིག་དེ་བདག་གི་སེམས་ལ་གནས་བཞིན་དུ་ཟེར་ཡ་དེ་སྡུག་ཤོས་དེ་རེད་ཤག། ཕྱི་ལོགས་གི་དགྲ་ཡིན་ན།

དེང་སང་ད་མཁར་བརྩིགས་ན་ནི་འབོམ་ཟེར་ཡག་གསོད་རོགས་བྱེད་མ་གཏོགས་ག་གེ་ཕན་ཡག་ཡོད་མ་རེད་ད་དེ་ལས་དེང་སང་དུས་ཚོད་དེ་སའི་འོག་ལ་འཛུལ་ཡག་ཡོད་པ་རེད་འབུ་ནང་བཞིན་བྱས་ནས་འབུ་ནང་བཞིན་བྱིའུ་དེ་ག་ས་ཙི་ཙི་ནང་བཞིན་བྱས་ནས་སའི་འོག་ལ་མར་འཛུལ་ནས་ས་དོང་བྲུས་ནས་རྒྱ་མི་ཡི་ག་ས་ག་ལ་ས་དོང་བྲུས་འདུག་བ་རྩེ་ཕོ་བྲང་གི་འོག་ལ་ས་དོང་ལོ་གཅིག་བྲུས་ནས་རྩེ་ཕོ་བྲང་གི་ག་ཟུག་རེད་ཉམས་དེ་གཅིག་བསམ་ནས་སེ་ག་གེ་ཡག་ད་དེ་ཚོའི་གྲས་ཀྱི་ད་སྐྱོན་ཆ་ཡང་རུ་རིགས་གཅིག་དེ་ཕོ་བྲང་དམར་པོ་རིའི་འོག་ལ་ཡ་དོང་བྲུས་བྱས་ཨེ་དེ་ནང་ལོགས་ལ་འཛུལ་སེ་ད་ག་ཟུག་གཅིག་གབ་སར་གཅིག་བཟོས་དེ་ག་རུ་ཨེ་ནས་ལྕགས་པོ་རི་རི་དེ་བྱས། ལྕགས་པོ་རི་བ་དེ་ཤ་སྐམ་གོ་ས་མ་རེད་རེད་བྱེད་ཚུལ་འདུག་དེ་ཡང་ཕན་རོ་རྡོག་ཐུག་པའི་སྒྲོ་ཤ་སྐམ་པོ་བལ་བོར་བྱུགས་ནས་གོ་ར་བྱས་ནས་བ་ག་ད་ཡོད་ཀྱིས་བ་ད་གཅིག་དེང་སང་བ་ད་རིའི་ཁོག་པ་བྲུས་ནས་ག་ད་ཡ་སྔ་མོ་ཡིན་ན་ད་རྫོང་ཡ་བརྩིགས་བྱས་ད་མི་སྡིག་རྐང་ར་རྫོང་སའི་ར་བྱིས་ག་ས་ག་ལ་ཡ་ད་བྱ་འོང་ཞིག་དེ་དུས་ཀྱི་རྒྱལ་པོ་རུ་བརྫུས་ཁྲལ་དེ་རྫོང་རུ་བྱས་ཁ་རུ་བྱས་བརྩིགས་བྱས་ད་དེའི་ནང་ལ་བས་སྟག་པོ་བསྟན་པ་རུ་ཤུ་ཅིག་ཡོད་ས་རུ་བྱས་ད་བྱ་ཆོག་ད་ག་ས་མི་སྡིག་རྒྱ་ནག་ལྕགས་རི་ས་ད་རུ་བརྩིགས་འདུག་བ་ཆག་གོ་མ་བྱས། མི་སྟེ་རྒྱལ་མོ་ཤོག་བུ་ཞེས་ཁོ་རང་ཚོ་ཀྲུང་གོ་ཟེར་དེ་ཡ་རྒྱལ་ཁབ་འདིའི་དཀྱིལ་དུའང་ལྕགས་རི་བརྒྱབ་འདུག་སྔ་མོ་འདི་ཕན་ཚུན་རྒྱལ་ཁབ་ཐ་དད་ཡིན་པ་ཞིག་ལ་འགྱུར་རྒྱུ་དུས་འགོ་རུ་གདའ། བྱས་ནས་ཨོ་ད་ག་ད་ག་ཡིན་ནི་མིན་ནི། སྔ་མོ། ཨོ་ད་ཕྱིའི་དགྲ་ཞིག་ཡོད་པ་ཡིན་ན་འདུག་རྫོང་སྒྲ་རྩིས། གཅིག་འདི་བྷ་སི་ལ་ལི་ཡ་ཡིན་ནི། ས་མཚམས་རུ་ཕྱེ་བྱས། གཅིག་མཚོན་བྱེད་པའི་ཀྲུང་དབྱང་རུ་འདི་འདྲའི་བྱེད་ཡ་ཡོད་རེད་དེ། ཨོ་དེ་དགྲ་ཁོག་པའི་ནང་ལ་ཡོད་ན། དཔེ་བྱེད་ཁག་པོ་འདུག་ག། ཡང་དཔེར་ན་ནད་ཀྱི་དགྲ་རུ་བརྩི་བ་ཡིན་ན། མ་གཞི། ནད་འབུ་ཚུར་དགྲ་ཁོག་པའི་ནང་ལ། སླེབས་བསྡད་དུས། ཅིག་ད། རྙོག་དྲ་ཅིག་ད་རེད་དེ་ཕྱི་ལོགས་ནང་བཞིན་བྱས་ནས་སྲུང་ཡག་དེ་ཡོད་མ་རེད་ཡིན་ནའི་ཁོ་སྨན་རིགས་ཟས་བྱས། ཨེ་ནི། ཡང་ཁོ། ཏོག་ཙམ་ཡང། ལུས་ནང་གི་རྫས་ཅིག་དྲག་པོར་ཆགས་ཡོད་དུས་སེམས་ལ་ལྟོས་ནས་རགས་པ་ཡིན་དུས་ཏོག་ཙམ་དྲག་འདུག་བ། སེམས་ཁོ་རང་གི་སྟེང་ནས། ཨེ་ནི་དགྲ་མང་མང་ཞིག་ཡོད་པ་ཡིན་ན། ཟོག་སོགས་ག་བ་ཡོད་ས་དེ་ལས་བལྟས་དགོས་བ། ཨེ་ནི་ཕྱི་ལོགས་ནས་ཐབས་ཤེས་བྱ་དགའ་གི་མི་འདུག་བ།

ང་རང་ཚོ་ཉོན་མོངས་དང་དུ་ལེན་གྱི་ཡོད་རེད། ཉོན་མོངས་ལམ་ནས་གཅིག་དེ་ལ་ཡང་ཉེས་དམིགས་སུ་ཉེས་དམིགས་སུ་བལྟས། དེ་ལ་བའི་སྐྱོན་དུ་ཧ་ལམ་མཐོང་གི་མེད་པ། དཔེར་ན་ཉོན་མོངས་ཞེ་སྡང་ཟེར་ཡ་དེ་དང་འདོད་ཆགས་ཟེར་ཡ་དེ་དཔེ་སྡུག་ཅག་རེད་ཤག། ང་རང་ཚོ་མི་ལ་ཏོག་ཙེ་དཀའ་ངལ་རེ་འཕྲད་ཡོང་དུས་ཨེ་ནི་ཞེ་སྡང་སྐྱེ་ཡི་མི་འདུག་བ། གློ་བུར་ཡ་གཅིག་མིས་མ་འོས་པ་རེ་བྱས། རང་གི་སྒང་ལ་འབད་ཅིག་མི་གཞན་དག་གིས་བའི་ཐོ་འཚམས་པ་བྱེད་པའི་སོར་གནོད་པ་སྐྱེལ་བའི་སོར་བྱས་པ་ཡིན་ན་ཨེ་ནི་ཁོང་ཁྲོ་སླེབས་ཀྱི་ཡོད་རེད་ཞེ་སྡང་སླེབས་ཀྱི་ཡོད་རེད། ཞེ་སྡང་སླེབས་དུས། ནམ་རྒྱུན་པའི་མི་བློ་ཁོག་མེད་མཁན་ཞིག་མ་ཡིན་ནའི་ཞེ་སྡང་གི་ང་རྒྱལ་ཞིག་སྐྱེ་ཡོང་དུས་ད་ནི་ཁོ་བློ་ཁོག་ཞིག་སླེབས་ཀྱི་འདུག་བ། མི་འུ་ཐུག་ན་བློ་ཁོག་གིས་མི་ཁ་ཤས་པའི་གོ་ཐག་ལུས་ཀྱི་རེད་མ་གཏོགས་གཞན་ཇི་ལྟར་ཡང་བློ་ཁོང་ཁྲོ་ལངས་ཡོང་དུས་བློ་ཁོག་དེ་ཆེར་འགྲོ་གི་འདུག་བ། བྱས་ཙང་ཧ་ལམ་སྒྲ་ཞིག་གྲགས་ན་ཁོང་ཁྲོ་ཟེར་ཡ་དེ་སོ་སོ་སྐྱོབ་ག་ཡོང་གི་མེད་བསམ་ཞིང། སོ་སོར་མི་གཅིག་གིས་ཐུབ་ཚོད་བྱེད་བརྙས་བཅོས་བྱེད་ག་ཡོང་པའི་ཁ་ཐུག་ལ་ཨེ་ནི་ཁོང་ཁྲོ་དེ་སླེབས་བྱས་ནས་ཨོ་ཁྱོད་སྐྲག་མི་དགོས་ཁྱོད་འཇིགས་མི་དགོས་ངས་རོགས་བྱས་ཆོག་ཟེར་ཞིག་འདུག་བ་ཁོང་ཁྲོ་དེ།

བློ་ལྷན་སྐྱེས་ལ་ཡ། དེ་བྱེད་འདོད་ཡོད་མ་རེད་བ། དེ་ཁོ། ཁོ། དོན་དམ་པའི་བའི་མིར་དགྲ་བཟོ་འདོད་ཡོད་མ་རེད་བ། ཡོད་མ་རེད་དེ་ཁོང་ཁྲོ་ལངས་པའི་ཁ་ཐུག་དེ་མི་སྨྱོན་པ་རང་ཆགས་ནས་ར་བཟི་བ་ནང་བཞིན་མི་སྨྱོན་པ་ཆགས་བྱས། ཁོ་གཅིག། དགེ་དང་སྐྱོན། ཨེ་ནི། ཕན་དང་གནོད་པ་ག་འདྲས་ཡིན་པ་དེ་ཤིན་ཏུ་ཁོ་ར་ཡོད་མ་རེད་དེ་ཁ་ཐུག་དེ་སྨྱོན་པ་རང་ཆགས་བྱས་ཙང། བློ་ཁོག་རེ་སླེབས་ཡོད་རེད་སླེབས་བློ་ཁོག་དེ་ལྐུགས་པའི་བློ་ཁོག་རེད་གླེན་པའི་བློ་ཁོག་རེད། ས་དེ་འདྲ་ཡིན་པ་ཡིན་དུས་དངོས་གནས་རང་དང་ཅིག་ཞེ་སྡང་གི་དགྲ་བོ་ཟེར་ལྟ་ཚུལ་བྱས་ཏེ། བསམ་བློ་ཡག་པོ་ཞིག་བཏང་པ་ཡིན་ན། ཁོས་ཅིག་ཁ་ཐུག་དེ་བློ་ཁོག་སོར་ཞིག་སླེབས་ཀྱི་ཡོད་རེད་ཁ་ཐུག་དེ་ཅིག་ཁོས་པར་བློ་ཁོག་ཞིག་སླེབས་བྱས་ཁོས་ཅིག་པའི་ཕྱི་དྲན་མ་རྒྱག་རེ་ཞིག་ཡོང་གི་ཡོད་ནའི་དེ་དོན་གྱིས་དེ་གླེན་པ་ར་རེ་ཆགས་གླེན་སྨྱོན་པའི་སྨྱོ་འཆམ་རང་ཆགས་བསྡད་ཡོད་རེད་མ་གཏོགས་ཕན་ཐོགས་ཁྱོན་ནས་མེད་པ། དེ་ལས་རླུང་མེད་པ་བྱས།

འདིའི་བྱ་བ་འདི་བྱེད་དུ་བཅུག་ན། རྒྱ་ཡན་ལ་བཏང་ན། ཨ་ནི་ཕ་རོལ་པོའི་རྒྱུད་ཀྱི་ཉོན་མོངས་འཕེལ་ཡ་མ་གཏོགས་མེད་དེ་ནས། སྤྱིར་བཏང་ལུང་པའི་དཔེར་ན་གཅིག་གི་ཁྲིམས་ཀྱི་ཐོག་ནས་བཤད་པ་ཡིན་ན་ཡང་ད་དངོས་གནས་མ་འོས་པ་བྱས་པ་རེད་དེ་འདྲ་ཡིན་པ་ཡིན་དུས། དངོས་ཡོད་རྒྱུ་མཚན་གྱི་ཐོག་ནས་ད་དེ་ལན་སློག་དགོས་ཡ་ཞིག་ཡོད་ན་དེ་ལན་སློག་ཆོག་དགོས་པ། བྱང་ཆུབ་སེམས་དཔའི་སྤྱོད་པ་གཟུགས་སུ་ཡོང་འདུག་བ། ཉོན་མོངས་མ་སྐྱེས་པ་བྱས་ཉོན་མོངས་མེད་པའི་ཐོག་ནས་དངོས་ཡོད་གནས་ཚུལ་ལ་ཡ་དང། ལན་ཅིག་སློག་ན་ཕན་ཐོགས་ཡོད་དེ་བ་ཞིག་དང་ལན་མ་སློག་ན།

དཔེར་ན་སྤྱིར་བཏང་ང་རང་ཚོས་དཔེར་ན་གྱོད་ཁ་མཆུ་ཞིག་ཐོག་ནས་བཤད་པ་ཡིན་ན། རླུང་ལངས་བྱས་ཨེ་ནི་པའི་གྱོད་ཡ་ལ་ཡར་གཅིག་དང་ལན་རེ་བརྒྱབ་པ་ཡིན་ན་རླུང་ལངས་ཐོག་ལ་སྐད་ཆ་རྒྱུ་མཚན་མེད་པ་དེ་འདྲའི་ཆགས་རླུང་ཁུངས་ལུང་མེད་པ་དེ་འདྲའི་བཤད་ཐོན་སྲིད་གི་རེད་བ་ཁྱོན་ནས་རླུང་མེད་པ་བྱས་ལྷོད་ལྷོད་བྱས་ནས་ཨེ་ནི་བསམ་བློ་ཏན་ཏན་བཏང་ནས་སྐད་ཆ་བཤད་པ་ཡིན་ན་ཁོ་དངོས་གནས་རང་པའི་སྐད་ཆ་གནད་ཕིགས་པ་ཞིག་བཤད་ཐུབ་པ་བ་ཁ་དེ་འདྲ་སོང་བ་ཡིན་དུས་ལན་སློག་དགོས་ཡག་ཅིག་ཡོད་པ་ཡིན་ན་རླུང་མེད་པའི་ཐོག་ནས་ལན་སློག་ཡག་ཏན་ཏན་ཡོང་ཐུབ་ཡག་རེད།

འོ་འདི་ཚོའི་གྲས་དེ་ནི་ང་རང་ཚོའི་རྒྱུད་ལ་ཡག་གོ་པས་རོགས་རང་ལ་པས་རོགས་བྱེད་ཀྱི་ཡོད་པས་སོ་རོགས་པས་རང་གི་པས་བློས་ཐུབ་པའི་གྲོགས་པོ་ཡིན་པའི་རྣམ་འགྱུར་ཞིག་བསྟན་ནས་ཨེ་ནི་བློ་ལ་སྡུག་ཤར་ཡོང་བ་ཡིན་དུས། དེ་ལ་ང་ཚོས་ཉེས་དམིགས་སུ་མཐོང་བའི་བློ་མེད་པ་བྱས་ནས་དང་དུ་ལེན་པ་ཡིན་དུས་ཉོན་མོངས་པ་ཁོ་རང་གི་དགའ་མགུར་ཨེ་ནི་བདག་ལ་གནོད་པ་བྱེད་ཐུབ་ཀྱི་ཡོད་རེད་པ། དགའ་མགུར་བདག་ལ་གནོད་བྱེད་པ་དེ་ལའང་མི་ཁྲོ་བས་དེ་ལའང་མི་ཁྲོ་བར་བཟོད་པར་བྱེད་པ་ནི་གནས་མིན་པ་ལ་བཟོད་པ་ཟེར་ཡག་གི་སྨད་པའི་གནས་བཟོད་པ་སྨད་པའི་གནས་ཞེས་གསུངས་ཡོད་པ་རེད། དེ་ལྟར་ཉོན་མོངས་པའི་དགྲ་ལས་གཞན་པའི་ཕྱི་རོལ་གྱི་དགྲ། ཕྱི་རོལ་གྱི་དགྲ་དེ་ཅི་ཙམ་པ་མཐུ་ཆེན་པོ་ཡིན་པ་ཡིན་ན་ཡང་ཉོན་མོངས་པའི་དགྲས་གནོད་པ་བསྐྱལ་བ་ནང་བཞིན་གྱིས་ཕྱི་རོལ་གྱི་དགྲ་སུ་གཅིག་གིས་གནོད་པ་བསྐྱལ་ཐུབ་ཀྱི་མ་རེད། དེ་ཡང་ག་འདྲ་རེད་ཟེར་ན། གལ་ཏེ་ལྷ་དང་ལྷ་མིན་རྣམས་ཐམས་ཅད། ཕྱོགས་གཅིག་ཏུ་བསྡོམས་ནས་བདག་ལ་གནོད་པ་བྱས་པས་དགྲར་ལངས་པ། དགྲར་ལངས་པ་ཞིག་བྱུང་ན་ཡང་དགྲར་ལངས་ཀྱང། འོ་ད་ཨེ་ནི་ལྷ་མི་དག་ཅིག། མདོར་ན་བའི་སྣང་སྲིད་ཀྱི་བའི་ལྷ་འདྲེ་མི་གསུམ་ཐམས་ཅད་བའི་རང་གི་བའི་དགྲ་ལ་ཡང་ལངས་ནས། འོ་ད་རང་ལ་བའི་གནོད་པ་བསྐྱལ་བ་ཡིན་ན་ཡང་དེ་དག་གིས་ཀྱང། ཨེ་ནི་རང་ཉིད་མནར་མེད་པའི་དམྱལ་བ་མནར་མེད་པའི་མེ་ནང་ལ་ཁྲིད་ཅིང་འཇུག་པར་མི་ནུས། ཉོན་མོངས་པའི་རགས་པའི་སྟོབས་ཆེན་གྱི་དགྲ་འདི་དང་སྟོབས་ཆེན་འདི་ཉོན་མོངས་པའི་དགྲ། དེ་ལ་གཉེན་པོ་མེད་པའི་སྟོབས་ཆེན་པོ། ད་ག་ནང་བཞིན་གྱི་བའི་ཕུང་གཟུགས་ཆེ་བ་དང་དེ་འདྲའི་གི་སྟེང་ནས་སྟོབས་ཆེན་སྟོབས་ཆེན་པོའི་དགྲ་འདིས་ནི། གང་དང་འཕྲད་ན་དང། ཚ་དྲོད་ཆེན་པོ་ཡོད་སྟེང་གི་མེ་གང་དང་འཕྲད་ན་རི་རབ་ཀྱང་ཐལ་བར་ཡང་ནི་མི་ལུས་པར་པས་མི་ལུས་པར་བྱེད་ཡག་གི་དེ་འདྲའི་གི་པའི་མེའི་ཚ་ངམ་ཆེན་པོ་ཡོད་དེ་བས་ཨེ་ནི། མནར་མེད་པའི་གནས་དེར་དང། གནས་དེར་བདག་སྐད་ཅིག་གཅིག་ལ་ཨེ་ནི། འདོར་ཞེས། དེ་ཙམ་དུ་མ་ཟད། བདག་གི་ཉོན་མོངས་པའི་དགྲ་བོ་གང་ཡིན་པ་དེ། དུས་ཐོག་མ་མེད་པ་ནས་རང་ལ་ཡང་གནོད་པ་ཁོ་ན་བསྐྱལ་བསྡད་ཡག་ཅིག་མ་གཏོགས། ད་དཔེར་ན་འཇིག་ལྟ་སངས་རྒྱས་ཀྱི་གདུང་ཡིན་གསུང་བ་འདྲ་པོ། ར་ཅིག། གང་ཟག་ར་བས་བདག་ཏུ་འཛིན་པའི་བའི་འཇིག་ལྟ། དེ་འདྲའི་གི་གནས་སྐབས་གཅིག་ལ། ཨེ་ནི་བདག་ཏུ་ཞེན་པའི་དབང་གིས་བདག་ལ་ཆགས་པ་དེ་ཤུགས་ཆེ། བདག་ལ་ཆགས་པ་དེ་ཤུགས་ཆེ་ཡོད་པའི་དབང་གིས་ཨོ་ད་ངས་སྲོག་བཅད་ན་ང་ལ་ཨེ་ནི་བའི་ར་ཅིག་རྣམ་སྨིན་ངན་པ་ཡོང་གི་རེད། ངས་ནི་འགལ་བ་ཅིག་མེད་པའི་སྲོག་བསྐྱབས་ན་ང་ཚེ་རིང་པོ་ཡོང་གི་རེད་བསམ་པ་དེ་འདྲས་ཀྱི་གནས་སྐབས་ཀྱི་དང་དགོས་པ་སྒྲུབ་ཡ་དེ་འདྲ་ལ་ཕན་ཐོག་སྐབས་རེ་ཡོང་གི་ཡོད་རེད་དེ་འདྲས་ཀྱི་རྒྱུ་མཚན་ལ་བརྟེན་ནས་འཇིག་ལྟ་སངས་རྒྱས་ཀྱི་གདུང་ཡིན་ཟེར་ནས་དེ་འདྲས་ཀྱི་གསུང་སྲོལ་ཅིག་ཡོད་པ་རེད་གསུང་རྒྱུན་ཅིག་ཡོད་པ་རེད། དེ་འདྲས་དེ་འདྲས་དང་རེ་ཟུང་རེ་ཟུང་གནས་ཚུལ་ཁག་ཁག་རེ་མ་གཏོགས་པ་ཅིག་གཞན་ཉོན་མོངས་པའི་དགྲ་བོ་ཅིག་ཡིན་ཕྱིན་ཆད་ལ་ཡ་དེ་དུས་ཐོག་མ་མེད་པ་ནས་ད་ལྟ་བར་དུ། ཕུང་ཡ་དང་ཅིག་གནོད་བྱེད་གནོད་པ་བྱེད་པ་ཁོ་ན་མ་གཏོགས་མེད་པར་བྱས་ནས་དེ་འདྲ་ཡིན་པ་ཡིན་དུས་ཉོན་མོངས་པའི་དགྲ་བོ་གང་ཞིག་དུས་བགྲང་དུ་མེད་པའི་དུས་རིང་པོ་ཞིག་གི་དང་ཐོག་མ་དང་ཐ་མ་མེད་པ་ཐོག་མ་དང་ཐ་མ་མེད་པ་བདག་ལ་གནོད་པ་འབའ་ཞིག་བྱེད་པ་ནང་བཞིན་ཅིག་གི་ཐ་མལ་པའི་དགྲ་བོ་གཞན་སུ་ཀུན་གྱིས་ཀྱང་དེ་ལྟ་བུར་ཡུན་རིང་པོར་རང་ལ་བའི་གནོད་པ་བྱེད་ཐུབ་པ་མ་ཡིན་ནོ། ད་གནོད་པ་བྱེད་པ་ཡོད་མ་རེད་ཐ་མལ་པའི་དགྲ་བོ་དེ་ཀོ་འཇིག་འགྲོ་གི་རེད་འགྱུར་འགྲོ་གི་ཡོད། དེ་བཞིན་དུ་རྒྱུ་མཚན་གཞན་ཡང། ཐ་མལ་པའི་དགྲ་བོ་ལ། ཕ་རོལ་དགྲ་བོའི་ཁམས་དང་མཐུན་པར་བ་དང་བསྟུན་ནས་རིམ་གྲོ་བསྟེན་པར་བྱས་ན། ནམ་ཞིག་སྒོ་ཐམས་ཅད་ནས་དང་ཅིག་ཕན་པ་ཁོ་ན་བྱེད་པ་དང། ཡང་པས་རང་གི་པའི་གྲོགས་སུ་གྱུར་ནས་རང་ལ་པས་ན་ཅིག་བདེ་བའི་པའི་གྲོགས་བྱེད་པར་གྲོགས་བྱེད་པ་ཞིག་ག་སོགས་ད་འོང་སྲིད་ན། ཉོན་མོངས་པ་རྣམས་ནི་ཉོན་མོངས་རྣམས་ནི་ཕ་ཕྱིར་ཞིང་བསྟུན་མཁས་ཀྱིས་བསྟེན་པར་བྱས་ན། ཨེ་ནི་ཕྱིར་ཞིང་དེ་དང་ཉོན་མོངས་པའི་སྟོབས་འཕེལ་ནས་ད་དུང་ཐུ་རུ་སོང་སྟེ་ཨེ་ནི་རང་ལ་སྡུག་བསྔལ་བས་ད་དུང་པའི་ཤུགས་ཆེ་རུ་འགྲོ་སྟེ་སྡུག་བསྔལ་གྱི་གནོད་པ་བྱེད་པ་དང་ཤུགས་ཆེ་རུ་འགྲོ་གི་རེད། ཕྱིར་ཞིང་སྡུག་བསྔལ་གནོད་པ་བྱེད། དེ་ལྟར་དོན་དག་ཅིག་གིས་འོ་པའི་རྣམ་པ་ཀུན་ཏུ་པའི་གནོད་པ་འབའ་ཞིག་བྱེད་ངེས་ཀྱི་གཉེན་པོ་མེད་པའི་སྟོབས་ཆེ་བ་དང། བའི་ག་ཚོད་ཡིན་ནའི་པའི་གནོད་པ་ཁོ་ན་བྱེད་ངེས་ཀྱི་དགྲ་ཡི་རང་བཞིན་ལས་འགྱུར་བ་ནམ་ཡང་མེད་དེ་ངེས་ཀྱི་དེ་འདྲས་དེ་པའི་དང་ཉོན་མོངས་པའི་དགྲ་བོ་དེ་དགྲ་བོ་དེ་ནང་བཞིན་དེ་ལྟར་ཐོག་མ་མེད་པ་ནས་ཡུན་རིང་རྒྱུན་ཆགས་སུ་དགྲར་གྱུར་པའི་དགྲར་གྱུར་པ། འདི་དང་ཕྱི་མའི་སྡུག་བསྔལ་གྱི་གནོད་པའི་ཚོགས་རབ་འཕེལ་བར་བྱེད་པའི་རྒྱུ་གཅིག་པུ། རྒྱུ་གཅིག་པུ་འདི་འདྲ་རེ་བས་བདག་ཉོན་མོངས་པའི་དགྲ་བོ་དེ་བདག་གི་སྙིང་ལ་ངེས་པར་གནས་འཆའ་བ་དེ་སྲིད་དུ་དང། གནས་འཆའ་ནས་ཡོད་པ། གནས་འཆའ་ནས་ཡོད་པ་དེ་སྲིད་དུ་ན། འཁོར་བར་གནས་འཆའ་ནས་ཡོད་བཞིན་དུ།

ད་གཅིག། བུ་གི། ཉོན་མོངས་པ་ལ་ཡང་གཉེན་པོ་མེད་པའི་ཆ་ནས་བག་བག་ཚ་བ་མེད་པར་གནས་ཏེ། ཨེ་ནི་དེ་ལ་ཡང། ད་གཅིག། ཆགས་པའི་དྲ་བ་ན། ཆགས་པའི་དྲ་བ་ན་དམ་དུ་གནས་ན། ཨེ་ནི་དེའི་དབང་གིས་བདག་ལ་བདེ་བ་ག་ལ་ཡོད། འོ་དེ་འདྲ་ཡིན་པ་ཡིན་དུས་ད་ཉོན་མོངས་པ་ལ་ཉོན་མོངས་ཟེར་ཡ་དེ་དགྲ་ངོ་མ་རེད་ཟེར་ད་དེ་གསུངས་པ་ཡིན་པ་རེད། དེ་ལྟ་བུའི་དགྲ་དེ་ཉོན་མོངས་ཟེར་ཡ་དེ་དགྲ་ཡིན་པ་ངོ་ཤེས་ནས། དགྲ་ངོ་མ་དགྲ་དྭངས་མ་དེ་ནང་གི་དགྲ་བོ་དེ་ངོ་ཤེས་པར་བྱས་ནས། ད་དེ་ལ་གཉེན་པོ་བསྟེན་དགོས་ཀྱི་རེད། དེ་ལ་ཡང་ད་གཅིག་ཉོན་མོངས་པའི་དགྲ་ལ་འཐབ་ཡག་གི་སྙིང་སྟོབས་བསྐྱེད་དགོས་པ་རེད། དེ་ཡང་ཉེས་པ་མཐའ་དག་གི་འབྱུང་རྩ་འོ་ད་དེ་ལྟར་ཡིན་པ་དེ་ཤེས་པར་བྱས་ནས། ཇི་སྲིད་བདག་གིས། ཉོན་མོངས་པའི་དགྲ་བོ་འདི་མངོན་སུམ་དུ་ངེས་པར་སྐྱེ་མི་རུང་དུ་མ་བཅོམ་པ་དེ་སྲིད་དུ། བདག། ཉོན་མོངས་པའི་དགྲ་བོ་འདི་འཇོམས། ཉོན་མོངས་པའི་དགྲ་བོ་འཇོམས་པའི་ཐབས་འདིར། བརྩོན་པ་མི་འདོར་བརྩོན་པ་མི་འདོར་བར་བྱའོ། དཔེར་ན་རེ་ཞིག་གནོད་བྱེད་ཕྱི་རོལ་གྱི་གནོད་བྱེད་ཆུང་ངུ་ལ་ཡང་ཁྲོས་པར་གྱུར་པའི། འཁོན་འཛིན་གྱི་ང་རྒྱལ་བདོ་བ་རྣམས། དེ་ལྟ་བུའི་གནོད་བྱེད་དེ་མ་བཅོམ་པར། སོས་དལ་པོའི་ཐོག་ནས་བའི་གཉིད་ཉལ་ཏེ་སྡོད་པ་མི་འོང་བ་རེད། དེ་ནི་གནོད་བྱེད་ཕ་རོལ་རྒྱུད་གཞན་གྱིས་བསྡུས་པའི་གནོད་བྱེད་ཆུང་ངུ་དེ་ནི་རང་བཞིན་གྱིས། ཁོ་སྔ་ཕྱི་མ་གཏོགས་རང་བཞིན་ཁོ་འགག་འགྲོ་རྒྱུ་རེད་ཁོ་འགྱུར་འགྲོ་རྒྱུ་རེད་ཁོ་ཤི་འགྲོ་རྒྱུ་རེད་དེ་འདྲ་ཡིན་པ་ཡིན་དུས་རང་བཞིན་འཆི་བས་སྡུག་བསྔལ་བར་གྱུར་པའི། ཉོན་མོངས་པ་སྟེ། ད་ཉམ་ཆུང་བའི་དོན་ཡིན་པ་དང་ཉམ་ཆུང་བའི་ཐ་མལ་པའི་དགྲ་བོ་དག། གཡུལ་ངོར་དངར་ནས་གཡུལ་ངོར་ལྷགས་ནས་གཡུལ་འཐབ་པའི་ཚེ། ནན་གྱིས་ཕ་རོལ་གཞོམ་པར་འདོད་པ་ཡང། ཕ་རོལ་དགྲ་བོའི་མདའ་མདུང་མཚོན་གྱིས་རང་ལ་ཕོག་པའི། སྡུག་བསྔལ་བྱུང་བ་དེ་རྣམས་ཁྱད་དུ་བསད་ནས། ཕ་རོལ་གྱི་དགྲ་བཅོམ་པས་ཕ་རོལ་གྱི་དགྲ་བཅོམ་སྟེ་ཕ་རོལ་གྱི་དགྲ་ལས། ཨེ་ནི། ཕ་རོལ་གྱི་དགྲ་དང་འཐབ་པའི་གཡུལ་ལས་རྒྱལ་བའི་དོན་མ་གྲུབ་པར་ཕྱིར་ཕྱོགས་ཤིང་འབྱེར་བར་མི་བྱེད་ན། ད་གནས་སྐབས་ཀྱི་དགྲ་བོ་མ་ཡིན་པ་དུས་རྟག་ཏུ། ཨེ་ནི། གནོད་པར་བྱེད་ངེས། དེ་ཡང་སྡུག་བསྔལ་གནས་སྐབས་རེ་གཉིས་མ་ཡིན་པར་སྡུག་བསྔལ་ཀུན་གྱི་རྒྱུར་གྱུར་པ། དེ་ཡང་རེ་ཞིག་སྐབས་རེ་བྱས་སྐབས་རེ་ཕན་གདགས་མཁན་དེ་འདྲ་མ་ཡིན་པར་རང་བཞིན་གྱིས་དགྲར་ངེས་དེ་ནས་ད་རྒྱུ་མཚན་མེད་པར་སྐྱེས་ཙམ་ཉིད་ནས་གནོད་བྱེད་ཀྱི་རང་བཞིན་དུ། གནོད་བྱེད་ཀྱི་རང་བཞིན་དུ་ཡོད་པ་བྱས་ནས་རང་བཞིན་གྱིས་དགྲར་ངེས་པ། འོ་དེ་ལྟ་བུའི་ད་ཉོན་མོངས་པའི་དགྲ་བོ་འདི། ད་ཉོན་མོངས་པའི་དགྲ་བོ་གཞོམ་པ་ལ་ནི་བརྩོན་པའི་ཚེ། བདག་ལ་དེང་ནི་ཅིག་ཉོན་མོངས་པ་དང་འཐབ་པའི་གནས་སྐབས་ལ། ད་ཅིག་རེ་ཞིག་གཉེན་པོའི་རྟོགས་པ་མ་སྐྱེས་པའི་རིང་དེ་ལ་ཉོན་མོངས་དང་འཐབ་པའི་གནས་སྐབས་ལ། ཅིག་ད་ཅིག་དཀའ་ལས་ཁག་པོ་ཡོད་དད་པ་ཅིག། སེམས་ལ་པའི་ཐང་ཆད་ཡག་འདྲ་བོ། ཅིག་ཕུགས་སུ་དོགས་སྣང་ཡོང་ཡག་འདྲ་བོ། འོ་དེ་འདྲའི་གི་པའི་དཀའ་སྤྱད་ཡོང་གི་རེད་དེ་ཡིན་ནའི། ད། སྡུག་བསྔལ་བརྒྱ་ཕྲག་རྒྱུར་གྱུར་གང་གིས་ཀྱང། ཉོན་མོངས་པ་དང་འཐབ་པའི་བློ་དེ་འཐབ་འདོད་ཀྱི་བློ་དེ་ཞུམ་ནས་ཡི་ཆད་སྒྱིད་ལུག་མི་འགྱུར་བར། ད་ལྟ་འདི་པའི་དོན་ཆེན་པོ་ཅན་ཡིན་དགོས་པ་ཆེན་པོ་ཅན་ཡིན་པའི་གནས་སྐབས་དང་མཐར་ཐུག་གི་པའི་དོན་ཆེན་པོ་སྒྲུབ་ཡག་ཅིག་ངས་བྱེད་ཀྱི་ཡོད་བསམ་པའི་རྒྱུ་མཚན་ཤེས་པའི་ཐོག་ནས་སྤོབས་པ་སྐྱེས་ཏེ་འཐབ་དགོས་ཀྱི་རེད། ཡི་ཆད་སྒྱིད་ལུག་ནམ་ཡང་མི་འགྱུར་བར་བྱ་དགོས་ཀྱི་རེད། འོ་རྒྱུ་མཚན་འདི་འདྲ་ལ་བསམ་ན་སྒྱིད་ལུག་མི་འགྱུར་བ་སྨོས་ཅི་དགོས། ཐ་མལ་པའི་དགྲ་བོ་ཐབས་ཆག་ཅིག་ཕ། འཇོམས་ཡག་ལ་ཡིན་ན་ཡང་དོན་དེ་མ་གྲུབ་བར་དུ་ཨེ་ནི་པའི་ཕྱིར་ཤིག་མ་བརྒྱབ་པར། མདུན་ལ་མཆོང་མཁན་གྱི་དམག་མི་ཚོ་ཤི་གིན་ཤི་གིན་ལ་པའི་རྒྱབ་ལོགས་ཀྱི་དམག་མི་ཚོ་པའི་ང་རྒྱལ་རབ་སྐྱེས་ནས་པའི་མཆོང་འགྲོ་གི་ཡོད་རེད་པ། འོ་ད་དེ་ནང་བཞིན་གཅིག་གི་དགྲ་ཆུང་ངུ་ཞིག་འདུལ་ཡག་ལ་ཡང་ད་ག་སེ་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ན། ངས་དེ་ཐོག་མ་མེད་པ་ནས་གནོད་པ་སྐྱེལ་མཁན་གྱི་ཉོན་མོངས་པའི་དགྲ་བོ། མདོར་ན་པའི་སྲིད་པ་གསུམ་བརླག་པར་བྱེད་མཁན་གྱི་ཉོན་མོངས་པའི་དགྲ་བོ་ཐོག་མ་དང་ཐ་མ་ག་དུས་ཡིན་ནའི་པའི་དགྲ་འབའ་ཞིག་གནོད་བྱེད་འབའ་ཞིག་གནོད་པ་ཁོ་ན་སྐྱེལ་བསྡད་མཁན་གྱི་དགྲ་དེ་གཞོམ་ཡག་ལ་ཡང་ངས་ད་ཅིག་གཉེན་པོ་བསྟེན་ཏེ། འཕྲལ་དུ་གཉེན་པོ་དེ་བསྟེན་པའི་དབང་ལས་ཅིག་དཀའ་སྤྱད་པས་ཤིག། ག་ཟེར་རེད་པའི་གི་འགལ་རྐྱེན་འདྲ་བོ་གར་འཕྲད་པའི་དཀའ་སྡུག་གི་པའི་འགལ་རྐྱེན་འདྲ་བོ་གར་འཕྲད་པ་ཡིན་ན་ཡང་དེ་དག་གིས་ང་ཡི་ཆད་སྒྱིད་ལུག་བྱེད་ཀྱི་མིན་ཟེར་ཡིན་པ་རེད། དེ་བཞིན་དེ་ཙམ་དུ་མ་ཟད། དོན་མཐའ་མེད་པའི་ད་ཅིག་དོན་ཆེན་པོ་ཅིག་མི་འདྲེན་མཁན་གྱི་དོན་མེད་པའི་དགྲ་ཡིས། རང་གི་ལུས་ལ་རྨ་སྲོལ་བཏོད་པ་ཡང། རྨ་འདི་དེའི་ཚེ་དེའི་དུས་ངས་པའི་དམག་རྒྱབ་པའི་ཁུ་ཐུག་ལ་ང་དགྲས་པའི་རྨས་པ་རེད་ཟེར་ནས་ཧ་ལམ་པའི་ལུས་ལ་པའི་རྒྱན་དང་འདྲ་བར། སྲེལ་བ་སྟེ་འཆང་ཞིང་ངོམས་པར་བྱེད་པ་ཡིན་ན། ཐར་པ་དང་ཐམས་ཅད་མཁྱེན་པའི་རང་བཞིན་གྱི་པའི་དོན་ཆེན་པོ་བསྒྲུབ་པའི་ཕྱིར། ཡང་དག་པར་བརྩོན་པར་གྱུར་པ་བདག་ལ་དཀའ་སྤྱད་ཀྱི་སྡུག་བསྔལ། ཕྲན་བུ་བྱུང་བ་དེ་པའི་དཔལ་དང་རྒྱན་ལ་བརྟེན་ནས་པའི་སོ་སོ་པའི་ག་སོགས་རེ་པའི་ཀའི་གཞན་ལ་པའི་ངོམ་ཆོག་པ་དང་གང་འདྲ་ཡིན་ནའི་པའི་སོ་སོའི་པའི་དོན་དང་ལྡན་པ་ཞིག་ཡིན་པ་ཡིན་དུས་དེ་ལྟ་བུའི་སྡུག་བསྔལ་ཅིའི་ཕྱིར་ཨེ་ནི་གནོད་བྱེད་ཀྱི་རྒྱུར་གྱུར་པ་ཡིན། འདི་དང་དུ་ལེན་འོས་ཀྱི་རེད་བྱས་པ་རེད། འོ་དེ་བཞིན་དུ་ཨེ་ནི་འཇིག་རྟེན་ཐ་མལ་པ། ཉ་པ། གདོལ་པ། ཟེར་དང་ཤན་པ་ལྟ་བུ་ཨེ་ནི་ཞིང་པ་དང། ད་ག་ནང་བཞིན་གྱིས་སོགས་པའི་སྒྲས་བསྡུས་པ། ཚོང་པ་དང་བཟོ་བ་དང། འོ་དེ་ཚོའི་གྲས། དགོས་པ་རང་གི་འཕྲལ་སེལ་གྱི་དང་ལྟོ་གོས་ཀྱི་འཚོ་བ་ཙམ་ཞིག་སེམས་པ་དེ་དག་ཀྱང་སེམས་པ་ཡང། ལས་རྩོལ་དེ་དང་དེ་སྒྲུབ་པའི་སྐབས་ལ། གྲང་དང་ཚ་ལ་གྲང་དང་ཚ་བ་དང། ཅེས་ད་ག་ནང་བཞིན་གྱི་བཀྲེས་སྐོམ་དང། འོ་དེ་འདྲས་ཀྱིས་དེ་དང་ཅིག་གནོད་པ་པའི་ཕྲན་བུ་ཕྲན་བུ་བྱུང་བསྡད་པ་འདི་ཡིས་ཏེ། གྲང་དང་ཚ་ལ་སོགས་པའི་འཕྲལ་གྱི་གནོད་པ་ཕྲན་བུ་བྱུང་བ་དེ་རྣམས་བཟོད་པར་བྱས་ན། བདག་གིས་ནམ་མཁའི་མཐས་གཏུགས་པའི་སེམས་ཅན་འགྲོ་བ་མཐའ་དག་ཨེ་ནི་གནས་སྐབས་མངོན་མཐོ་ལ་བཀོད་ནས་མཐར་ཐུག་ངེས་ལེགས་ལ་ད་འགོད་པར་བྱ་བྱས་ནས་མདོར་ན་པའི་གཏན་དུ་བདེ་བར་བྱ་བའི་ཕྱིར་ཨེ་ནི་ད་ལམ་སྒྲུབ་པ་བདག་ལྟ་ཅིས་མི་བཟོད། ཕྱོགས་བཅུ་ནམ་མཁའི་མཐས་གཏུགས་པའི།

སྡུག་སྲན་དེ་ག་བྱེད་དགོས་ཡ་ཞིག་ཡིན་པ་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་དེ་འདྲ་ཞིག་ཡིན་པ་ལ། ཨེ་ན་ད་ལྟ་ང་རང་ཚོ་ཕི་གེ་སྤྱི་བོང་བོང་རོ་ཞིག་པའི་སོག་སོག་རོ་ཞིག་ཡོད་དེ་པ་དེ་གི་ཨེ་ནི་ཉོན་མོངས་པ་ལ་ཐུབ་ཡ་ཁག་པོ་རེད་ཟེར་ནས་གསུངས་ཏེ་ཕྱོགས་བཅུ་ནམ་མཁའི་མཐས་གཏུགས་པའི་འགྲོ་བ་ཐམས་ཅད་ཀྱི་ཨེ་ནི་དང་འགྲོ་བ་ཐམས་ཅད་ཀྱི་རྒྱུད་ཀྱི་པའི་ཉོན་མོངས་པ་རྣམས་སེལ་གྱི་ཡིན་འགྲོ་བ་ཐམས་ཅད་ཉོན་མོངས་ལས་ད་ཨེ་ནི་བསྒྲལ་བར་བྱ་གི་ཡིན་ཟེར་ནས་སེམས་བསྐྱེད་ནས། དམ་བཅས་ནས། དམ་བཅས་ཀྱང། དམ་བཅས་ནས། གང་གི་ཚེ། བདག་ཉིད་ཀྱང་ཉོན་མོངས་རྣམས་ལས་མ་གྲོལ་བར། ཉོན་མོངས་པ་དེའི་གཞན་དབང་དུ། བཏང་ནས་བསྡད་པ་ཡིན་ན་བདག་གི་ཚོད་ཀྱང་མི་ཤེས་པར། ཨེ་ནི་འགྲོ་བ་གྲོལ་བར་སྨྲ་བ་ཇི་ལྟར་སྨྱོན་པ་མིན། དེ་འདྲ་ཡིན་པ་ཡིན་དུས། དེ་ལྟ་བས་ན་ཉོན་མོངས་གཞོམ་པ་ལ། ད་པའི་སྙིང་སྟོབས་བསྐྱེད་པའི་ཐོག་ནས་ཉོན་མོངས། འཇོམས་པ་ལ་བརྩོན་ཡོང་དུས། དཀའ་ལས་དང་དེ་དང་ཅིག། གང་འདྲ་ཞིག་པའི་སྐབས་རེ་བའི་ཉོན་མོངས་རྒྱལ། དེ་འདྲ་ཡོད་པའི་དཀའ་ངལ་ཏན་ཏན་ཡོང་གི་རེད་དེ། ཡིན་ན་ཡང། དེ་དག་ལས་པའི་ཡིད་པའི་ཞུམ་ནས་ཡིད་སུན་ནས་པའི་ཡིད། ལེ་ལོ་དང་ཞུམ་པ་སྒྱིད་ལུག་དེ་འདྲ་གི། ཕྱིར་ལྡོག་པར་མི་བྱ། འདི་ལ་བདག་གིས་ཞེན་བྱ་ཞིང། ཁོན་དུ་བཟུང་ནས་གཡུལ་སྤྲད་དེ། ཉོན་མོངས་པ་ལ་ཟེར་བ་ཡིན་ན་ཡང་ན་ཉོན་མོངས་པ་འདི་ལ་ཡང་ན་ཅི་ཉོན་མོངས་པ་དང་འཐབ་པའི་ཚུལ་འདི་ལ་ནི་བདག་གིས་བུ་གའི་དང་དུ་བླངས་ནས་ཞེན་པར་བྱ་ཞིང། ཉོན་མོངས་པ་ཁོན་དུ་བཟུང་ནས་དེ་དང་གཡུལ་སྤྲད་དེ། བདག་ཉིད་པའི་སེམས་གཏིང་ནས་པའི་ཞེ་འཁོན་འཛིན་དགོས་པ་རེད་ཉོན་མོངས་ལ། དེ་འདྲའི་ཉོན་མོངས་ལ་ཡང་པའི་ཞེ་ནས་པའི་སྡང་བ་འདི་པ་པའི་ཞེ་ནས་པའི་འཁོན་དུ་བལྟས་ཏེ་འཁོན་འཛིན་ནི་དེ་དེ་ཡང་གི་རྣམ་པ་དེ་འདྲའི་དེ་ཉོན་མོངས་པའི་ཚོར་བ་གཅིག་གིས་པའི་ཉོན་མོངས་ལ་དམིགས་ནས་པའི་ཉོན་མོངས་ལ་པའི་སྡང་སེམས་འགྲོ་པའི་ཉོན་མོངས་ལ་པའི་འཁོན་སེམས་འགྲོ་པ་ཡོད་དེ་པ་དེ་ནི་དང་དེ་འདྲ་བའི་ཉོན་མོངས་པ་དེ་ཉོན་མོངས་འཇོམས་བྱེད་ཀྱི་ཕྱོགས་ཡིན། དེ་བསྟེན་དགོས་པ་ཡིན་ཞེས་ཉོན་མོངས་འཇོམས་བྱེད་མ་གཏོགས་སོ།

ད་ཡང་ན་ཉོན་མོངས་དང་འཐབ་པའི་གནས་སྐབས་ལ་ད་ཅིག། ཡང་གནད་འགག་ཅིག་ནི་འདི་ཤེས་དགོས་པ་ཡིན་པ་རེད། ཐ་མལ་པའི་དགྲ་བོ་ལན་གཅིག་ཕམ་ནས། ད་ཅིག་དགྲ་ས་དེ་དགྲ་སའི་ཡུལ་ནས་ཕྱུང་ཡང་ནི་ཡུལ་གཞན་དག་ཏུ་རེ་ཞིག་གནས་ཤིང། ཡང་དཔུང་རིམ་པས་བསགས་ནས་དཔུང་གི་སྟོབས་ཡོངས་སུ་བཟུང་ནས། ནུས་པ་རྙེད་པའི་ནུས་པ་བརྟས་པ་སྟེ་ནུས་པ་བརྟས་ཤིང་འཕེལ་བ་ན་འཕེལ་བ་འཕེལ་ནས་དེ་ནས་སླར་ཡང་རང་ཞིག་བསྐྱར་དུ་བུ་གའི་དང་གནོད་པ་བྱེད་ཡག་གི་སླར་ཡང་བའི་གནོད་པ་བྱེད་ཡག་གི་ཆེད་དུ་ཨེ་ནི། ད་ཅིག་དགྲ་སའི་ཡུལ་ལ་ཡང་ཕྱིར་ལྡོག་གི། དེ་ལྟ་ན་ཡང་ཉོན་མོངས་པའི་དགྲ་དེ་ཚུལ་དེ་དང་འདྲ་བ་མིན། ཉོན་མོངས་ལན་ཅིག།

བདག་གིས་ཟེར་ནས་བདག་ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང་ཟེར་ཏེ་ཡང་དེ་ང་རང་ཚོས་བོད་སྐད་ཀྱི་དབང་དུ་བྱས་པའི་བཤད་པ་བྱས་ན་ཨེ་ནི། ཉོན་མོངས་དེ་ཉོན་མོངས་ཀྱི་རང་བཞིན་ཤེས་པའི་ཤེས་རབ་ཀྱི་མིག་གིས་སྤང་དགོས་རེད་བསམ་གྱི་རེད། ལེགས་སྦྱར་གྱི་སྐད་ཀྱི་དབང་དུ་བྱས་པའི་བཤད་པ་བྱས་ན་ཉོན་མོངས་ཟེར་ཡག་གི་དང་ཚིག་འདིའི་ལེགས་སྦྱར་སྐད་ནང་ལོགས་ལ། འདི། Varaka ཞེས་པ་རེད། Baracas། ཨ་ནི་ཉོན་མོངས་ཕྱི་མ་དེ་ནམ་རྒྱུན Klesha ཟེར་ཡ་དེ་བྱས། ད་དེ་འདྲ་ཞིག་ལུས་བཙགས་ནས་ཉོན་མོངས་ཉོན་མོངས་ཟེར་ཡ་གི་ཚིག་གཉིས་པོ་དེ་ལེགས་སྦྱར་སྐད་ལ་ཁག་ཁག་ཡོད་པ་བྱས་བྱས། ད་གང་ལྟར་སྔ་མའི་དོན་དེ། ཉོན་མོངས་སྔ་མའི་དོན་དེ་དཀའ་སྡུག་དང་གཉོམ་ཆུང་ལ་གོ་གི་ཡོད་པ་རེད། ཉོན་མོངས་ཕྱི་མའི་དོན་དེ་འོ་ད་རབ་ཏུ་མ་ཞི་བར་བྱེད་པའི་ཉོན་མོངས་ལ་ཟེར་གི་ཡོད་རེད།

བྱེད་དུས་རྩ་ནས་ཉམ་ཆུང་ཆུང་ཡིན་དེ་འདྲའི་གི་ཉོན་མོངས་དེ། ཨེ་ནི་ཁོ་རང་གི་གནས་ལུགས་རིག་པའི་ཐོག་ནས་ཨེ་ནི། དང། དེ་འདྲའི་རེ་བའི་རིག་པའི་ཡེ་ཤེས་སྐྱེས་ཡིན་ན་རིག་པའི་ཡེ་ཤེས་སྤངས་ཐུབ་ཀྱི་རེད་སྤངས་ཐུབ་ཀྱི་རེད། བདག་ཡིད་ལས་བསལ་གང་དུ་འགྲོ་བར་འགྱུར། བདག་གི་ཡིད་ལས། དང། ཉོན་མོངས་དེ་དང་པའི་འཛིན་སྟངས་འགལ་བ་ཅན་གྱི་བློ་སྐྱེས་པའི་ཐོག་ནས་ཉོན་མོངས་དེ་རང་གི་བློ་ལས་ཕར་བསལ་བའི་རྗེས་ལ་ཨེ་ནི། ཡང་གནས་གཞན་ཞིག་ལ་ཕར་འགྲོ་ས་ཅིག་ག་གེ་ཡོད་མ་རེད། ཁོ་རང་ཉོན་མོངས་ཆོས་ཀྱི་དབྱིངས་སུ་ཞེས་བཤད་པ་ནང་བཞིན་བྱས་ནས་ཁོ་རང་སེམས་སྟེང་ནས་ཁོ་རང་ཉོན་མོངས་ཁོ་རང་ཕར་རང་ཡལ་ཅིག་འགྲོ་ཡག་མ་གཏོགས་མེད་པ་རེད། དང་ཡུལ་གཞན་གང་དུ་གནས་ནས་སླར་ཡང་ནུས་པ་རྙེད་པའི་མཚམས་ལ་བདག་ལ་གནོད་པར་བྱ་བའི་ཕྱིར་ཨེ་ནི། གནོད་པར་བྱ་བའི་ཕྱིར་ཨེ་ནི་འོང་ཡག་ཅིག་ཡོང་ཡག་ཕྱིར་འོང་ཡག་ཡོད་མ་རེད། དེ་ལྟ་ན་ཡང་བློ་ཞན་བདག་ལ་གཉེན་པོ་གཉེན་པོར་བརྩོན་པའི་བརྩོན་པ་མེད་པ་ཙམ་དུ་ཟད་པ་རེད། ད་འོ་ན་ཉོན་མོངས་རྣམས་བདག་གི་ཡིད་ལས་བསལ་ནས་གནས་གཞན་དུ་འགྲོ་ཡ་མེད་པ། དེ་ག་འདྲས་རེད་ལབ་ན། ཉོན་མོངས་ཟེར་དེ་ཡ་དེ། དང་ཨེ་ནི། ཅིག། ཕྱིའི་ག་སོགས་རེད་ད་ཉོན་མོངས། གང་ལ་དམིགས་ནས་སྐྱེ་ས་ཅིག་ཕྱིའི་དམིགས་པའི་རྐྱེན་རེད་ད་ག་ནང་བཞིན་གྱི་ཅིག་ད་ནང་གི། ག་སོགས་རེད་བུ་གའི། ཨེ་ནི་འོ། ཅིག་ད་དེ་མ་ཐག་རྐྱེན་ད་ཨེ་ནི་སྔོན་གྱི་པའི་སྔོན་གོམས་བག་ཆགས་ད། དེ་དང་ཨེ་ནི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག། འོ་ཨེ་ནི། འོ་དེ་འདྲས་ཀྱིས། འདུ་འཛི། ལ་སོགས་པ་དེ་འདྲས་ཀྱི་རྐྱེན་ཚོགས་པའི་དབང་ལས་ཨེ་ནས་ཉོན་མོངས་འདི་སྐྱེ་ཡོང་གི་ཡོད་རེད། འོ་ཅིག་ཉོན་མོངས་ཟེར་ནས་ཁོ་རང་རང་ཚུགས་ཐུབ་པ་ཅིག་གིས་ཨེ་ནས། རང་དབང་བ་ཅིག་རང་རྐྱ་བ་ཅིག་རྙེད་ཡ་མེད་པ་རེད། དེ་ཡང་བཏགས་དོན་བཙལ་ན་ཨེ་ནས། ཐ་སྙད་བཏགས་ཙམ་ཞིག་མ་གཏོགས་མེད་པ་ཡིན་དུས་རྩ་ནས། དེ་ཡང་ཉོན་མོངས་ཆགས་སོགས་ཉོན་མོངས་རྣམས་ནི། སྐྱེ་བའི་སྐབས་ལ་ཧ་ཅང་གི་པའི་ནུས་པ་ཆེན་པོ་བློ་དཔེ་ཡོངས་རྫོགས་བློ་དེ་ཉོན་མོངས་དེ་གིས་ཕར་བསླད་ནས་ཨེ་དཔེ་སེམས་རབ་ཏུ་མ་ཞི་བར་བྱེད་དེ་ཡང་ད་གར་སྲིད་ཀྱི་དོན་ཁོ་ནུས་པ་ཆེན་པོ་ཡོད་རེད་དེ་དེ་ལྟ་ན་ཡང་ཁོ་ཞིབ་ཏུ་བརྟགས་ན་ཨེ་ནི་ཉོན་མོངས་དེ་རྣམས་ནི་དེ་དག་གི་ཨེ་ནི་ཡུལ། ཅིག་གཟུགས་སྒྲ་གཟུགས་རེག་བྱ་ཟེར་བ་དེ་འདྲས་ཀྱི་ཡུལ་ན་ཡང་མི་གནས་ཏེ། ཡང་མིག་སོགས་དབང་པོའི་ཚོགས་པ་ལ་ཡང་གནས་པ་མིན། དེ་གཉིས་ཀྱི་བར་དུ་གནས་པའང་བར་ནའང་གནས་པ་མིན། དེ་དག་དང་མ་འབྲེལ་བར་ཡན་གར་དུ་དེ་ལས་གཞན་ནའང་གནས་པ་མིན། དེ་ལྟ་ན་ཕྱི་ནང་བར་ག་པར་བལྟས་པ་ཡིན་ནའི་ཉོན་མོངས་ཟེར་ནས་ཁོ་རང་ཅིག་རང་རྐྱ་བར་དེ་འདྲ་ཅིག་མེད་པ་རེད། དེ་འདྲ་ཡིན་དུས་ཁོ་རང་རང་གི་ངོ་བོ་ཁོ་རང་ད་ཆ་རྐྱེན་མང་པོ་ཚོགས་པའི་སྟེང་ནས་ཡོད་ཙམ་ཞིག་མ་གཏོགས་རང་རྐྱ་བ་མེད་མཁན་ཅིག་ཡིན་པ་ཡིན་དུས་དེ་དག་ཡུལ་གར་གནས། ཨེ་ནི་འགྲོ་བ་ཀུན་ལ་ཨེ་ནི་གནོད་པ་བྱེད། ད་གོ་བཏགས་དོན་བཙལ་ན། ཉོན་མོངས་པ་འདི་གནས་ཟེར་ཞིག་ཡོད་མ་རེད། ཁོ་རང་གི་ངོ་བོ་མ་རྙེད་པ་དེས་འགྲོ་བ་ཀུན་ལ་གནོད་པ་བྱེད་ཟེར་ཞིག་ཨེ་ནི་རྙེད་ཡག་ཅིག་མེད་པ་རེད། དེ་ལྟ་ན་ཡང་ཨེ་ནི་འོ་རེད་དེ་འདྲ་ཡིན་པ་ཡིན་དུས། ལོག་ཆགས་སོགས་ཉོན་མོངས་པ་ཆགས་སོགས་ཉོན་མོངས་པས་མཚོན་པའི་ད་ཆོས་འདི་དག་ཐམས་ཅད་ཟེར་དགོས་ཡིན་ན་ད་ག་འདྲ་སྐབས་སུ་བབ་པ་ཉོན་མོངས་པ་འདི་དག་ནི་ཨེ་ནི། ད་དཔེ་ནུས་པ་ཆེན་པོ་ཨོ་ག་ད་ཁོ་རང་གི་རང་ཚུགས་ཐུབ་པའི་ཨེ་ནི་ངོ་བོ་ཡོད་ཡོད་འདྲ་བ་ཞིག་སྣང་ན་ཡང་ཨེ་ནི། ངོ་བོ་དེ་ལྟ་བུ་ལ་རང་ཚུགས་ཐུབ་པའི་ངོ་བོ་ཡོད་མ་མྱོང་སྒྱུ་མ་དང་འདྲ་བ། དེའི་ཕྱིར། ཨེ་ནི། དེ་དག་ཨེ་ནི། ཨོ་ཡ། ག་ཟེར་རེད་ཕ་གི། ཉོན་མོངས་དེ་དག་དང་འཛིན་སྟངས་འགལ་བའི་བློ་སྐྱེ་རྒྱུ་ཡོད་པ་དང། ཨེ་ནི། བློ་དེ་སྐྱེས་པའི་ཐོག་ནས་སྤོང་ནུས་པར་བལྟས་ཏེ་སྙིང་ལ་འཇིགས་སྤོངས།

ཨོ། དེ་ལྟར་རྣམ་བསམ། དེ་ལྟར་རྣམ་བསམ་ཟེར། རྣམ་འདི་ངའི་དཔེ་ཆ་ནང་ལ་རྣ་མ་ས་རྣམས་མང་ཚིག་གི་ཡང་འཇུག་འདུག་དེ་འདི་མེད་པ་རེད། དེ་ལྟར་རྣམ་པ་དུ་མར་བསམ་པ་སྔར་ཇི་སྐད་བཤད་པ་ཡི། བྱང་ཆུབ་སེམས་དཔའི་བསླབ་པ་བསྒྲུབ་པའི་ཆེད་དུ་བག་ཡོད་སྒོམ་པར་འབད་པར་བྱ། དཔེར་ན། སྨན་པའི་ངག་མ་མཉན་ན། དཔེར་ན་སྨན་པའི་ངག་མ་མཉན་པར་སྨན་མ་བསྟེན་ན། སྨན་དག་གིས་བཅོས་དགོས་པའི་ནད་པ་སོས་པ་ག་ལ་ཡོད། དེ་འདྲ་ཡིན་པ་ཡིན་དུས་ཚར་ནས་ཨེ་ནི་སྨན་བཏུང་ནས་སྨན་ཟོས་ནས་ཨེ་ནི་ནད་དྲག་དགོས་པ་ནང་བཞིན་རེ་དང་བག་ཡོད་ཀྱི་ཐོག་ནས་བག་དང་ལྡན་པའི་ཐོག་ནས་བསླབ་པ་ལ་ལག་ལེན་བཀལ་ནས་དེའི་ཐོག་ནས་ཨེ་ནི་རེ་དང་ཨེ་ནི་སེམས་ཀྱི་གྲོལ་བ་ཐོབ་དགོས་པ་རེད་གསུངས་ཡོད་པ་རེད། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བག་ཡོད་བསྟན་པ་ཞེས་བྱ་བ་སྟེ་ལེའུ་བཞི་པའོ།

ད་དེ་ནས་བློའི་ཟུར་གཅིག་ནས་ཤེས་བཞིན་གྱིས་ཨེ་ནི་པའི་རིགས་པ་དང་མི་རིགས་པ་རིགས་པ་དང་མི་རིགས་པ་གང་འདྲ་ལ་ཨེ་ནི་པའི་སྒོ་གསུམ་གྱི་སྤྱོད་པ་དེ་རིགས་མི་རིགས་གང་འདྲ་ལ་འགྲོ་གི་འདུག་བ་ཨེ་ནི་ཤེས་བཞིན་གྱིས་བྱ་ར་བྱས། ཤེས་བཞིན་གྱིས་བྱ་ར་བྱས་ནས་མི་རིགས་པའི་ཕྱོགས་ལ་ཡང་འགྲོ་གི་ཡོད་པ་ཅིག་འདུག་ན་ཨེ་ནི་པའི་རང་ཅིག་མ་རུངས་པའི་ཕྱོགས་ལ་ཡང་བློ་ཕར་འདུག་པའི་ཕྱིན་པའི་ཁ་ཐུག་ནས་ཤེས་བཞིན་གྱིས་རིག་ནས་ཨེ་ནི་སྡོམ་ཐུབ་པ་ཅིག་བྱེད་དགོས་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ཤེས་བཞིན་འདི་ཞེ་པོ་ཅིག་ད་ཤེས་བཞིན་ཤེས་བཞིན་བྱ་ར་མཁན་གྱི་ཤེས་བཞིན་ཟེར་དགོས་ཡ་དེ་ཧ་ཅང་གི་ད་གལ་ཆེན་པོ་ཅིག་གསུངས། འོ་ད་ཤེས་བཞིན་ཡོང་བ་ཡང་དྲན་པ་ལ། ལུས་ངག་གི་གང་འདྲ་ཅིག་སྒོ་གསུམ་གྱི་ཅིག་ཨེ་ནི། ཁོ་གནས་སྐབས་ལ་ཡ་ཨེ་ནི། དུས་ག་ཟེར་རེད་ཡང་ནས་ཡང་དུ་བརྟག་དཔྱད་བྱས། ད་བརྟག་དཔྱད་ཟོག་རེད་བརྟག་ནས་ཨོ་དེ་འདྲའི་ཐོག་ནས་ཨེ་ནི། བྱ་ར་བྱས་ཡ་དེ་ཤེས་བཞིན་གྱི་གོ་ཆོད་ཐུབ་པ་ཡིན་པ་ཡིན་གསུངས་ཏེ། འོ་གསུངས་པ་ན་ཤེས་བཞིན་ནི་ད་དེ་ལྟར་ཡིན་ན་འོ་ན་དྲན་ཤེས་བསྟེན་ལུགས་དེ་གསུང་གི་ཡོད་རེད་དེ་ལ། བསླབ་པ་སྲུང་བར་འདོད་པ་ཡིས། ཨེ་ནི། དང་པོ་དཔེ་གལ་ཆེ་ཤོས་དེ་ག་རེ་བྱ་བ་རེད་ཟེར་ལབ་ན། རབ་ཏུ་བསྒྲིམས་ཤིང་འབད་པའི་སྒོ་ནས། ཨེ་ནི་ཕྱིན་ཅི་ལོག་གི་ཡུལ་ལས་སེམས་བསྲུང་སྟེ། གནས་དགོས་ཀྱི་རེད། སེམས་དེ་སྲུང་བར་མ་བྱས་ན་བསླབ་པ་སྲུང་བར་ཡོང་ཡེ་མི་ནུས། གླང་པོ་ཆེ་དང་འདྲ་བའི་པའི་སེམས་འདི་ད་ཕར་རྒྱ་ཡན་ལ་གང་བྱུང་དུ་བཏང་ན་ཨེ་ནི་ཉོན་མོངས་པ་སྐྱེ། དེའི་དབང་གིས་ཨེ་ནི་རང་དབང་མེད་པར་ལས་བསགས། ཨེ་ནི་དེ་ལས་འབྲས་བུ་སྡུག་བསྔལ་མི་འདོད་བཞིན་དུ་ཨེ་ནི་ཡོང་དགོས་ཡ་གཅིག་ཡོང་གི་ཡོད་རེད། འོ་དེ་འདྲ་ཡིན་པ་ཡིན་དུས་ཙ་ན་དེའི་དབང་ལས་ཨེ་ནི་འོ་མནར་མེད་ཀྱི་མནར་མེད་ལ་སོགས་པར་སྐྱེས་ནས་ཨེ་ནི་དཔེ་ཚ་གྲང་ངལ་དུབ་མང་པོ་ཅིག་གིས་ད་ག་འདྲ་གནོད་པ་ཨེ་ནི་ཐོག་ཏུ་བབས་ནས།

ཨེ་ནི། སྒོ་གསུམ་གྱི་སྤྱོད་ལམ་རུང་བ་ག་འདྲས་ཡིན་པ་མི་རུང་བ་ག་འདྲས་ཡིན་པ། འོ་འདི་ཚོའི་གྲས་ཤེས་ཐོག་མར་ཤེས་པར་བྱས། ཤེས་པར་བྱས་ནས་ད་འདི་མི་བྱེད་པར་དྲན་པས་བཟུང་ནས་འདི་འདྲ་འདྲ་བོའི་དྲན་པའི་ཐག་པ་ཡིས། ཨེ་ནི་སེམས་ཀྱི་གླང་པོ་དེ། སྐབས་སུ་བབ་པའི་དམིགས་པ་གང་ཡིན་ལ་ད་ཅི་ལྟར་བྱས་ན་ད་དགེ་བའི་དམིགས་པ་ལ་དམ་དུ་བཏགས་ནས། སེམས་གང་ད་དགེ་བའི་དམིགས་པའི་ཕྱོགས་ཁོ་རང་ལ་ཡ་ཕར། ཨུ་ཚུགས་བརྒྱབ་ནས་དེའི་ཐོག་ལ་ཕར་ཉེ་པོ་བཟོས། ཨེ་ནི། སྡིག་པའི་ཕྱོགས་ལ་ཡ། ད་ནི། ཕར་མ་འགྲོ་ཡ་ཅིག་གིས། ཨེ་ནི། མ་འགྲོ་ཡ་ཅིག་ད་དགེ་བའི་ཕྱོགས་ལ་ཕར་ཉེ་པོ་ཡོང་ཡ་ཅིག་གིས། ཨེ་ནི། དང་པོ་བྱེད་དགོས་བསམ་པའི་འཕེན་པ་བཏང་ནས། ཨེ་ནི། ད་དགེ་བའི་དམིགས་པ་གང་དང་གང་ཡིན་པ་དེ་དག་ད། ཨེ་ནི། མི་རུང་བ་གང་དང་གང་ཡིན་པ་དེ་ཡི་དེ་མི་བྱེད་པར་དྲན་པའི་སྒོ་ནས། ཨེ་ནི། སེམས་དེ་ག་བ་འགྲོ་གི་འདུག་ག་མི་འདུག་ག། ཨེ་ནི། ཤེས་བཞིན་གྱིས་བྱ་ར་བྱས་ནས། ལ་ཤེས་བཞིན་གྱིས་བྱ་ར་བྱས་ནས་མི་རིགས་པའི་ཕྱོགས་ལ་འགྲོ་གི་འདུག་ན་དེ་ལས་ཚུར་ལེན། དགེ་བའི་ཕྱོགས་ལ་བཏང། དགེ་བའི་ཕྱོགས་ལ་གནས་འདུག་ན་ད་དུང་མུ་མཐུད་ནས་འདིའི་སྟེང་ལ་ཕར་ཡར་རྒྱས་འགྲོ་ཐུབ་པ་ཅིག་ཨེ་ནི་བྱ་དགོས་པ་རེད་གསུངས་སེམས་ཀྱི་གླང་པོ་དགེ་བའི་དམིགས་པ་ལ་དམ་དུ་བཏང་ནས། འདི་ཇི། བཏགས་ན། དགེ་བའི་དམིགས་པ་ལ་དམ་དུ་བཏགས་ནས་ཨེ་ནི་གོམས་པར་བྱས་ན། འདི་དང་ཕྱི་མའི་འཇིགས་པ་ཐམས་ཅད་མེད་པར་འགྱུར་ཞིང། ཨེ་ནི་མངོན་མཐོ་ངེས་ལེགས་རང་ཡིན་པ་འདྲ། སྡིག་སྤོང་དགེ་སྒྲུབ་ཀྱི་ཉམས་ལེན་མངོན་མཐོ་ངེས་ལེགས་དེའི་འབྲས་བུ་མངོན་མཐོ་ངེས་ལེགས། ད་ག་ནང་བཞིན་གྱི་རྒྱུ་ཕྱིན་དྲུག་འབྲས་བུ་རྣམ་མཁྱེན་ལ་སོགས་པ། དེ་འདྲ་བའི་ནི་རྒྱུ་དང་འབྲས་བུའི་དགེ་བའི་ཆོས་ཐམས་ཅད་བདེ་བླག་ཏུ་ལག་ཏུ་འོང་གི་རེད་གསུངས་པ་རེད། ད་ནི། བདེ་མི་བདེ། ཡོང་ཡག་གི་དགེ་བ་དང་མི་དགེ་བ་ཟེར་ཡག་དེ་སེམས་དུལ་མ་དུལ་གྱི་ཐོག་ནས་ཡོང་གི་ཡོད་པ་ཡིན་དུས། རྩ་བ་རྩ་བ་སྡུག་བསྔལ་ཟད་ཐབས་ཀྱི་ཨེ་ནི་དེ་ལྟར་ཞིག་སེམས་མ་རུངས་པའི་ཕྱོགས་ལ་མི་གཏོང་བར་བསྲུང་དགོས་པ་རེད། ཨོ་བདེ་བ་ཡོང་ཟེར་ཡག་དེ་སེམས་དགེ་བའི་ཕྱོགས་ལ་ཆེད་དུ་གཉེར་ནས་བཏང་དགོས་པ་བྱས་ནས་མདོ་དོན་གཉིས་ཀ་ལ་བདེ་སྡུག་གཉིས་ཀ་སེམས་ཀྱི་སྟེང་ནས་རྩ་བ་རྩ་བ་དེ་སེམས་དུལ་མ་དུལ་གྱི་སྟེང་ནས་བྱས་ནས་སེམས་ལ་ཡ་ཐུག་སོང་བ་ཅིག་ཡིན་པ་ཡིན་དུས། དང། ནི་དེ་སེམས་འདུལ་ཐབས་བྱེད་ཡ་དེ་སེམས་བསྲུང་བ་དེ་གཙོ་བོ་རེད་ཅེས་ད་དེ་འགྲུབ་ཡོང་བ་ཡིན་པ་རེད་ད་དེ་ལ་རྒྱས་བཤད་ལ། སྟག་དང་སེང་གེ་གླང་ཆེན་དྲེད། ཅེས་ནི་ཚེ་འདི་ལ་གནོད་པའི་རིགས་ད་ཅིག་གཅན་གཟན་སྟག་དང་སེང་གེ་གླང་ཆེན་དྲེད་མོང་སྦྲུལ་དང། ནི་མི་ཡི་དགྲ་བོ། ལ་སོགས་པ་ད་ཅིག་དགྲ་རྣམས་ཐམས་ཅད་དང། ཚེ་ཕྱི་མའི་སེམས་ཅན་དམྱལ་བའི་སྲུང་མ་དང། ཚེ་འདི་ཕྱི་གཉིས་ཀར་གནོད་པ་བྱེད་པའི་བྱད་མ། བྱད་མ་ཟེར་ལབ་དུས་འཇིག་རྟེན་པའི་ཤ་ཟ་མཁའ་འགྲོ་ལྟ་བུ་དེ་འདྲ་གི་ཟེར་གྱི་ཡོད་འཇིག་རྟེན་པའི་ཨེ་ནི་ཤ་ཟ་མཁའ་འགྲོ་ལྟ་བུ་དེ་འདྲའི་གི་ད་བྱད་མ། དེ་བཞིན་དུ་སྲིན་པོ། རྣམས་ཀྱི་གནོད་པ་ཡང་སེམས་འདི་གཅིག་པུ་དྲན་པས་བཟུང་ནས་དགེ་བ་ལ་བཏགས་པ་ཡིས། འཇིགས་པ་དེ་དག་སྐྱེ་བའི་རྒྱུ་བཟློག་པའི་སྒོ་ནས་དེ་དག་ཐམས་ཅད་ཨེ་ནི་བཏགས་པ་ནང་བཞིན་ཡོང་གི་རེད་དེ་དག་ཐམས་ཅད་བཏགས་པར་འགྱུར། སེམས་འདི་གཅིག་པུ་ཐུལ་བ་ན་དེ་དག་ཐམས་ཅད་ཐུལ་བར་འགྱུར། འདི་ལྟར་ཚེ་འདི་དང་ཕྱི་མའི་འཇིགས་པ་ཐམས་ཅད་དང། ལུས་སེམས་ཀྱི་སྡུག་བསྔལ་དཔག་ཏུ་མེད་པ་ཡང་སྡིག་པའི་སེམས་ལས་བྱུང་བ་ཡིན་ནོ་ཞེས་ཡང་དག་གསུང་བ། སངས་རྒྱས་བཅོམ་ལྡན་འདས་ཀྱིས། སངས་རྒྱས་བཅོམ་ལྡན་འདས་ཉིད་ཀྱིས་ནི། མདོ་དྲན་པ་ཉེར་བཞག་ལ་སོགས་པ་དེ་འདྲའི་གི་སྐབས་ནས་བསྟན་ཡོད་པ་རེད། དེ་ཡང་མདོ་དྲན་པ་ཉེར་བཞག་གི་ཚིག་ལ་ཡང་སེམས་ནི་དགྲ་ནང་དགྲ་ཆེན་ཏེ། སེམས་ལས་གཞན་པའི་དགྲ་མེད་དོ་ཟེར་ན། སེམས་མ་ཐུལ་བའི་ཆ་ནས་བཤད་པ་ཡིན་ན། སེམས་ནི་དགྲ་ཡི་ནང་གི་དགྲ་ཆེན་པོ་དེ་རེད། སེམས་ལས་གཞན་པའི་དགྲ་མེད་དོ། ཡང། སེམས་དུལ་བ་ཞིག་བྱུང་ན་དེའི་ངོས་ནས་བཤད་པ་ཡིན་ན། སེམས་དུལ་བ་ནི་ལེགས་པ་སྟེ་སེམས་དུལ་བ་ནི་བདེ་གཤེགས་ཐོབ་ཅེས་ནས། འོ་ད་སེམས་མ་ཐུལ་བ་དེ་དགྲ་ལྟ་བུ་རེད། སེམས་དུལ་བ་དེ་གཉེན་གྱི་མཆོག་ཡིན་པ་རེད། ཨོ་དེ་འདྲ་ཡིན་པ་ཡིན་དུས་ད། བདེ་སྐྱིད་ཀྱི་རྩ་བ་དེ་བས་སེམས་ལ་ཐུག་པ་ཞིག་འདི་རེད་ཟེར། ཕུགས་རྒྱང་རིང་པོའི་ཆ་ནས་ཡིན་ན་ཡང་རང་ཅག་བདེ་བ་ཟེར་བ་དེ་རྒྱུ་དགེ་བ་ལས་ཡོང་དགོས་ཡ། སྡིག་པ་ཟེར་སྡུག་བསྔལ་ཟེར་བ་དེ་རྒྱུ་མི་དགེ་བ་ལས་ཡོང་ཡ་ཅིག་ཡིན་པ་ཡིན་དུས་ད་ནི་དགེ་སྡིག་ཟེར་བ་དེ་སེམས་དུལ་མ་དུལ་གྱི་ཐད་ནས་ཡོང་གི་ཡོད་པ་ཅིག། འཕྲལ་དུ་ཡིན་ན་ཡང་ཇི་ཙམ་སེམས་དུལ་བའི་ཚོད་ཀྱིས་སྐྱིད་སྣང་ཆེ་ཡོང་དེ་ནས་ཇི་ཙམ་སེམས་མ་དུལ་བའི་ཚོད་ཀྱིས་མ་སྐྱིད་པའི་སྣང་བ་དེ་ཤུགས་ཆེ་ཡོང་དེ་བ་ཏན་ཏན་རེད་ཤག། ཨོ་དེ་འདྲ་ཡིན་པ་ཡིན་དུས།

ངའི་ཉེ་དུ་བཟང་པོ་གཅིག་གི་སྐོར་ཡིན་པ་སྐོར་ཡོད་ན་ཡང་སུན་སྣང་སྐྱེས་འདྲ་ངས་ཨ་ད་ཅིག་གི་ནམ་རྒྱུན་དགའ་བའི་གཏམ་སྙན་པ་རུ་ཆ་ཨམ་ཅོག་ལ་ཐོས་པ་ཡིན་ན་ཡང་སུན་སྣང་སྐྱེས་ཡོང་ངེས་འདྲ་བོ། ཡང་ཅག་མ་ཟི་བསམ་དྲན་ཏེ་ངས་རུ་ཆི་ཡོང་བསྡད་ཀྱི་འདུག་བསམ་ན་སེམས་དུལ་མ་དུལ་ཟེར་དེ་ཡ་དེ་གི་སེམས་སྐྱིད་མ་སྐྱིད་ཀྱི་ཐོག་ནས་ཨེ་ནི་ཨ་ད་ཅིག་སྐྱིད་མ་སྐྱིད་ཡོང་བསྡད་ཀྱི་ཡོད་རེད་མ་འོངས་པའི་བདེ་སྡུག་དེ་ཡ་སེམས་དུལ་མ་དུལ་གྱི་སྟེང་ནས་ཡོང་གི་ཡོད་པ་ཡིན་དུས་རྩ་བ་དེ་སེམས་ལ་ཐུག་པ་རེད། སེམས་གཅིག་པོ་རེད་ཟེར་གྱི་ཡོད་མ་རེད། མེད་ཐང་ཅིག་རེད་དེ་ཡིན་ནའི་འདི་འདྲས་ཀྱི་བདེ་སྡུག་ཕན་གནོད་ཀྱི་ཅིག་འགྱུར་བ་སྣ་ཚོགས་ཡོང་བསྡད་དེ་སེམས་ལ་ལྟོས་བསྡད་ཡག་རེད་སེམས་ལ་རག་ལས་ཀྱི་ཡག་རེད་དེ་འདྲས་ཀྱི་ཆ་ནས་ནི་སེམས་གཙོ་བོ་རེད་བྱས་པ་རེད། དེ་བཞིན་དུ་སེམས་ཅན་དམྱལ་བའི་མཚོན་ཆ་རྣམས་བྱེད་པོ་སུ་ཞིག་གིས་ཆེད་དུ་བྱས་པ་རེད། དེ་བཞིན་དུ་དམྱལ་བའི་ལྕགས་སྲེག་ས་གཞི་དེ་སུ་ཡིས་བྱས་པ་རེད། ཨཱ་ནི་ཤལ་མ་ལི། དེ་མེ་ཚོགས་ཟེར། སྐབས་རེ་ཡང་ཁ་ཤས་མེ་ཚོགས་ཟེར་ཡོང་གི་འདུག་དེ་མེ་ཚོགས་རེད་མི་འདུག་མོ་ཚོགས་རེད། དེ་འོག་དེ་དུས་བཀའ་མོལ་བྱུང་ཡོད་ནི། ཨོ་རིན་པོ་ཆེ་དེ། ག་ས། རྒྱ་དཔེ་དཔེ་ཆའི་ནང་གཟིགས་པ་ཡིན། མོ་ཚོགས་རེད་ཤག། དེ་ཡང་ཨི་ནི་ཤལ་མ་ལིའི་སྡོང་པོའི། སྟེང་ནས་ཨི་ནི་ཅིག། ཅིག། རང་ནམ་རྒྱུན་དགའ་བའི་ཅིག་བུད་མེད་ཀྱི་རྣམ་པར་བ་འདྲ་མི་འདྲ་བ་འདྲ་ཡོང་སྟེ་ངེད་ཅིག་ཡོང་གི་ཡོད་རེད་བ། ད་ང་ད་ཅིག། བུ་དང། ད་བུ་དང་བུ་མོ་དང་གཅིག་ད་དེ་འདྲས་ཀྱི་སོ་སོའི་ཅིག་ཡིད་དུ་འཐད་པ་རོ་དེ་འདྲས་ཀྱི་སྣང་བ་ཅིག་འདྲ་མི་འདྲ་ཤར་གྱི་ཡོད་ས་རེད་ཨོ་དེ་འདྲས་ཡིན་པ་ཡིན་དུས་ས་ནས་འདི་ཡིན་ནི། ལྕགས་སྲེག་ས་གཞི་སུ་ཡིས་བྱས་མོ་ཚོགས་དེ་དག་ཅི་ལས་བྱུང་གསུངས་ཡིན་པ་རེད། དེ་དག་ཐམས་ཅད་རི་ཐང་ཅིག་གི་ཨེ་ནི་འཇིག་རྟེན་བཀོད་པ་པོ་ལྟ་བུ་ཞིག་གིས་ཆེད་དུ་གཉེར་ནས་བཅོས་པ་ཡང་མ་རེད་རྒྱུ་མེད་རྐྱེན་མེད་ལས་བྱུང་བ་ཡང་མ་རེད། ཁོ་རང་ཅིག་རྒྱུ་རང་བཙན་པ་རུ་ཅིག་གིས་རི་ཐང་དེ་འདྲས་ཅི་ཡང་ཡོད་མ་རེད་འོ་ན་ག་རེ་ལབ་ན་དེ་ཐམས་ཅད་རི་ཐང་ཅིག་རྒྱུ་མེད་རྐྱེན་མེད་ལས་བྱུང་བ་མིན་པར་དེ་ཐམས་ཅད་ཨེ་ནི། སྡིག་པའི་ལས་ལས་བྱུང་བ་རེད། དེ་འདྲ་དེ་དག་ཐམས་ཅད་ཀྱང། སྡིག་སེམས་ཡིན་པར་ཐུབ་པས་གསུངས། སྡིག་པའི་སེམས་ལས་བྱུང་བ་ཡིན་པར་ཐུབ་པས་གསུངས། དེ་ལྟར་དང། སེམས་ལ་རག་ལས་པའི་ཚུལ་དེ་ལྟ་ན། འཇིག་རྟེན་གསུམ་པོ་ན་སེམས་ལས་འཇིགས་པ་གཞན་འགའ་མེད། དང། སྐྱོན་གྱི་རིགས་ཐམས་ཅད་པོ་སེམས་མ་ཐུལ་བའི་ཆ་ནས་ཡོང་གི་ཡོད་རེད། སེམས་ལས་འཇིགས་པ་གཞན་མེད་གསུངས།

རྫོགས་པ་ཞིག་ཡིན་ཡིན་དགོས་པ་ཡིན་དགོས་པ་ཡིན་ན། སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ཞིག་སྦྱིན་པའི་ཕ་རོལ་ཏུ་ཕྱིན་པའི་རྫོགས་ལུགས་དེ་དེ་འདྲ་ཞིག་ཡིན་ན་ནི། ད་དུང་འགྲོ་བ་བཀྲེན་པའམ་འགྲོ་བ་དབུལ་ཞིང་ཕོངས་པ་ད་དུང་ཡང་ཡོད་པ་ཡིན་ན། ཨེ་ནི། སྔོན་གྱི་ཨེ་ནི། དེ་བཞིན་གཤེགས་པ་དང་ཅིག་རྒྱལ་བ་ཤཱཀྱ་ཐུབ་པ་ལ་སོགས་པའི་སྐྱོབ་པ་རྣམས་ཨེ་ནི་ཇི་ལྟར་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ཡིན་ཏེ། ཨེ་ནི་སྦྱིན་པའི་ཕ་རོལ་ཏུ་ཕྱིན་ཡོད་མ་རེད། ད་དུང་འགྲོ་བ་སྐྱོ་པོ་བསྡད་འདུག་པ། དེ་འདྲའི་ཡིན་པ་ཡིན་དུས་དང་ཅིག་དངོས་པོ་ལ་ནི་དབུལ་ཕོངས་ཀྱི་སེམས་ཅན་གཅིག་ཀྱང་མེད་པ་བཟོ་མི་དགོས་པར། གང་ལྟར། གང་ཟག་སོ་སོའི་སེམས་སྟེང་ནས་དང་ནི་ཅིག། ཅིག་སེར་སྣའི་ཀུན་ཏུ་འཛིན་པ་རེ་ད་ག་ན་ཞིག་གིས་པའི་གཏོང་སེམས་ཀྱི་གོམས་པ་དཔེ་མཐའ་མེད་དུ་འཕེལ་ནས་ཡོངས་སུ་རྫོགས་པ་ཞིག་བྱུང་ན། ནི་འོ་ད་འདི་ནི་ད་ལྟ་གང་ལྟར་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པ་དང་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་སྟོང་ཉིད་མངོན་སུམ་རྟོགས་པའི་ཤེས་རབ་ཀྱིས་ཟིན་པ་དེ་འདྲའི་གི་ཐོག་ནས་ནི་འོ་ད་ལྟ་ཅིག་གཏོང་བའི་སེམས་པའི་གོམས་པ་པའི།

རྒྱུ་མཚན་དེ་ལྟ་བས་ན་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྫོགས་པ་དེ་ཡང་སེམས་ཉིད་ལ་བརྟེན་པ་ཡིན། སེམས། སེམས་ལ་བརྟེན་པ་ཉིད་ཡིན། ཚུལ་ཁྲིམས་ཞེས་པ་ཡང་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་ཞེས་པ་ཡང་དེ་དེ་བཞིན་རེད། དེ་གང་འདྲ་རེད་ལབ་ན། ཉ་ལ་སོགས་པ་ཡུལ་གང་ཞིག་ཏུ་དེ་དག་སུས་ཀྱང་གསོད་པར་མི་འགྱུར་བར། ནི་བསྐྲད་པའམ་དག།

དང། འདིར་འདིས་ཕ་རོལ་ཏུ་ཕྱིན་པ་བཤད་ན་སློབ་པ་ལ་ཡོད་པར་བྱེད། འདིར་ཕ་རོལ་ཏུ་ཕྱིན་པ་ཟེར་ནས་བཤད་པ་ཡིན་ན་སློབ་པའི་ས་ལ་མེད་པར་སངས་རྒྱས་ཀྱི་ཡོན་སངས་རྒྱས་ཀྱི་ས་ཁོ་ན་ལ་ཡང་ནི་ཕར་ཕྱིན་བཤད། འདིས་ཕྱིན་པ་དང་འདིར་ཕྱིན་པ་ཟེར་ནས་ད་འོ་ཡ་གསུང་བ་ཡིན་པ་རེད། ད་དེ་ནས། སེམས་ཅན་མི་དེ་བཞིན་དུ་བཟོད་པའི་ཕ་རོལ་ཏུ་ཕྱིན་པ་ཞེས་པ་ཡང་ནི་སེམས་ལ་ཡ་རག་ལས་ཀྱི་ཡོད་རེད། དེ་ཡིན་པའི་ཚུལ་ནི། སེམས་ཅན་མི་སྲུན་པའམ་སེམས་ཅན་ངན་པ་ནམ་མཁའ་བཞིན་དུ་ནི་མཐའ་མེད་པ་ཞིག་རེད། མཐའ་ཡས་པ་ཞིག་ཡོད་པ་ཡིན་དུས་ཙ་ནས། སེམས་ཅན་མི་སྲུན་པ་དེ་དག་དང་དེ་དག་གི་རྒྱུད་ཀྱི་ཉོན་མོངས་དེ་དག་ཐམས་ཅད་གཞོམ་པ་དེ་ཡོང་ཐབས་ཁོ་རང་ཡོད་མ་རེད། གནས་སྐབས་གཅིག་པའི་གནས་སྐབས་གཅིག་སོང་བ་རེད་ད་སེམས་ཅན་སངས་མ་རྒྱས་པ་དུ་ཡང་མེད་པ་རེད། དེ་དག་གཞོམ་གྱིས་ཡོང་མི་ལང། དེ་ལྟ་ན་ཡང། ཡང་ན་རང་རྒྱུད་ཀྱི་དེ་ནི་རང་རྒྱུད་ཀྱི་ཁྲོ་བའི་སེམས་འདི་གཅིག་བཅོམ་ཐུབ་པ་ཞིག་བྱུང་ན། ཨེ་ནི་ཕྱི་རོལ་གྱི་དགྲ་དེ་ཐམས་ཅད་དོན་གྱི་ཆ་ནས་དཔེ་ཆོམས་པ་དང་གཅིག་པ་རེད། དགྲ་དེ་ཐམས་ཅད་ཆོམས་དང་འདྲ། དཔེར་ན། ད་ལྟ་ད་གིན་བཤད་མ་ཐག་པ་ནང་བཞིན་གྱི་སོ་སོའི་སེམས་འདི་ཞི་བ་ཞིག་བྱུང་ན་ཕྱི་ལོགས་ལ་ཡང་དཔེ་རྐྱེན་ངན་རུ་འཛིངས་བསྡད་ཡོད་ན་ཡང་དེ་ཙམ་གྱིས་དཔེ་སེམས་ལ་དངངས་སྐྲག་དང་གནོད་པ་མི་ཡོང་བ་ད་གིན་ཞུས་པ་ནང་བཞིན་བྱེད་དེ་འདྲ་ཡིན་པ་རེད། འདི་ལ་ཡང་དཔེ་ཞིག་གསུངས་ནས། ཚེར་མ་ལ་སོགས་པའི་རང་བཞིན་གནོད་པ་བསྲུང་བའི་ཆེད་དུ་ས་སྟེང་འདི་དག་ཡོངས་སུ་རྫོགས་པ་ཀོ་བས། གཡོག་ཏུ་དེ་སྙེད་ཀོ་བས་ག་ལ་ལང། དེ་ལྟ་ན་ཡང་ལྷམ་མཐིལ་ཙམ་ཞིག་གིས་རྐང་པ་ཁེབས་ཙམ་ཞིག་གིས་རང་ལྷམ་མཐིལ་ཙམ་གྱི་ཀོ་བས། རང་བཞིན། རྐང་མགོ་ཙམ་བས་ནི་བའི་གང་ཟག་པའི་ལྷམ་མཐིལ་གྱི་ཀོ་བས་ཕར་གཡོགས་ཐུབ་པ་ཞིག་བྱུང་བ་ཡིན་ན། རྒོད་པ་དང་ས་སྟེང་ཐམས་ཅད་པའི་ཀོ་བས་གཡོགས་པ་ནང་བཞིན་གྱི་ད་ག་ད་ཚེར་མ་ལ་སོགས་པའི་འཇིགས་པ་ལས་སྐྱོབ་ཐུབ་པ་ཞིག་དགོས་རེད། འོ་དཔེ་དེ་ནང་བཞིན་བྱས་ནས་ཕྱི་རོལ་གྱི་གནོད་བྱེད་ཡོངས་རྫོགས་སེལ་ཐུབ་ཀྱི་མ་རེད། སོ་སོའི་སེམས་ཀྱི་ད་མ་ཞི་བ་དེ་ཕར་སེལ་ཐུབ་པ་ཞིག་བྱུང་ན། འོ་ད་ཡིན་ན་དོན་གྱིས་ནི་གནོད་བྱེད་ཐམས་ཅད་སེལ་བ་དང་གཅིག་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་བཟོད་པའི་ཕ་རོལ་ཏུ་ཕྱིན་པ་ཟེར་དེ་ཡ་དེ་སེམས་ཀྱི་སྟེང་ནས་སྒྲུབ་དགོས་རེད། དེ་བཞིན་ཕྱི་རོལ་དངོས་པོ་ཡང་ཕྱི་རོལ་གྱི་དངོས་པོ་སྟེ་ཕྱི་རོལ་གྱི་གནོད་བྱེད་ཡང་བདག་གིས་ཕྱིར་བཟློག་མི་ལང་གི། བདག་གི་ཁྲོ་བའི་སེམས་འདི་ཕྱིར་བཟློག་པར་བྱ་ཡི། ཁྲོ་བའི་ཡུལ་གཞན་རྣམས་བཟློག་གོ་ཅི་ཞིག་དགོས། དེ་ནས། བསམ་གཏན་གྱི་ཡོན་ཏན་སོགས་ཡིན་པ་འདྲ། བསམ་གཏན་གྱི་ཡོན་ཏན་དེ། སེམས་གསལ་གཅིག་བསྐྱེད་འབྲས་བུ་གང། བསམ་གཏན་སྙོམས་འཇུག་ལ་སོགས་པའི། སོགས་པའི་ད་སེམས་ཀྱི་ཡོན་ཏན། ཏིང་ངེ་འཛིན་གྱི་ཡོན་ཏན་བསྒོམ་པའི། བརྩོན་འགྲུས་དྲག་པོའི་སེམས། སེམས་གསལ་བ་གཅིག་བསྐྱེད་པའི་འབྲས་བུ་གང་ཡིན་པ། ཚངས་པ་ལ་སོགས་པའི་གོ་འཕང་ཡིན་པ་ལྟར། སེམས་ཀྱི་སྟོབས་དང་བྲལ་ན་ལུས་ངག་དང་བཅས་པའི་འབྲས་བུ་ཡང། སྤྱོད་པའམ་འཇུག་པ་ཞན་པས་འབྲས་བུ་ཆེ་བ་དེ་ལྟ་བུ་མིན། དེ་བཞིན་དུ། ངག་གི་བཟླས་བརྗོད་དང། ལུས་ཀྱི་དཀའ་ཐུབ་ལ་སོགས་པའི་རང་བྱེད་པའི་བྱ་བ་ཀུན། དུས་ཡུན་རིང་པོར་དང་ཡུན་རིང་པོར་དུས་ཡུན་རིང་པོའི་ད་ག་རེ་ཟེར་དུས་སུ་སྤྱད་པར་བྱས་ཀྱང། སེམས་གཞན་དུ་གཡེངས་པས་བྱས་པ་ནི། དེ་ཉིད་རིག་པ་སངས་རྒྱས་ཀྱིས་དོན་མེད་པར་གསུངས། སུ་གང་གིས་ཆོས་ཀྱི་གཙོ་བོ་མཆོག་གམ་ཆོས་ཀྱི་གཙོ་བོ་པའི་དོན་པོ་མཆོག། ཨ་ནི་སེམས་ཀྱི་གསང་བ་སྟེ། སེམས་གཙོའམ་སེམས་ཀྱི་ཆོས་ཉིད་འདི་མ་ཤེས་ན། ཨ་ནི་མངོན་མཐོ་ངེས་ལེགས་ཀྱི་དགའ་བ་བས་བདེ་བ། གང་རེད། མངོན་མཐོ་ངེས་ལེགས་ཀྱི་བདེ་བ་ཐོབ་པ་དང། ཅི་གུས་དང་འཁོར་བ་སྤྱི་བྱེ་བྲག་གི་སྡུག་བསྔལ་གཞོམ་པར་འདོད་ཀྱང་དེ་དག་དོན་མེད་གྱི་ནར་འཁྱམས། དེ་ལྟས་བདག་གི་སེམས་འདི་ནི་ལེགས་གཟུང་ལེགས་པར་བསྲུང་བར་བྱ། བདག་གི་སེམས་གཙོ་བོ་ཡིན་པ་དེ་ལྟ་ན། བདག་གིས་འཁོར་འདས་ཐམས་ཅད་ཀྱི་འཁོར་འདས་ཐམས་ཅད་བྱེད་མཁན་གྱི་སེམས་འདི་ནི་དྲན་པས་ལེགས་པར་བཟུང་ཞིང་ཤེས་བཞིན་གྱིས་ལེགས་པར་བསྲུང་བར་བྱ། སེམས་བསྲུང་བརྟུལ་ཞུགས་མ་གཏོགས་པ་སེམས་བསྲུང་བའི་བརྟུལ་ཞུགས་དེ་མ་གཏོགས་པ། ཕྱག་དང་མཆོད་པ་ལ་སོགས་པ་ཕྱག་དང་མཆོད་པ་དང་བསྐོར་བ་ལ་སོགས་པ་དེ་འདྲའི་གྱི་བརྟུལ་ཞུགས་མང་པོས་བརྟུལ་ཞུགས་ཕལ་པ་མང་པོས་ཅི་ཞིག་བྱ། མ་དྲངས་གྲོལ་བའི་ཁྲོད་གནས་ན་སྒྲིམས་ཏེ་རྨ་ཡི་བག་བྱེད་བཞིན་སྲིད་པའི་ལྟ་སྒྲིབ་མ་དྲངས་གྲོལ་བ་ཟེར་བ་དེ་ལ་བུ་སྟོན་གྱི། སྤྱོད་འཇུག་འགྲེལ་པའི་ནང་ལོགས་ལ་ཡ། མ་དྲངས་པ་དང་གྲོལ་བ་ཟེར་བ་དེ་སྐད་དོད་གཅིག་པ་རེད། རྒྱ་སྐད་ལ་སྐད་དོད་གཅིག་བྱས། བོད་སྐད་ལ་གཉིས་སུ་འགྱུར། ད་འདིའི་དོན་འདི་མཉམ་པར་མ་བཞག་པས་མ་དྲངས་པ། རྣམ་པར་གཡེང་བས་གྲོལ་བ། དེ་འདྲ་གསུངས་བཞག་བུ་སྟོན་རིན་པོ་ཆེས།

ལྷག་པར་དུ་ཡང་ཨ་ནེ་བས་རང་གི་ལུས་ལ་རྨ་ལྟ་བུ་ཞིག་ཡོད་པ་ཡིན་ན་བསྒྲིམས་ཏེ་རྨ་དེ་ཡི་བག་ཟོན་བྱེད་པ་བཞིན་དུ། སྐྱེ་བོ་ངན་པ་ཨ་ནེ་ཉོན་མོངས་པའི་རྐྱེན་བྱས་པའི་ཁྲོད་ན་གནས་པའི་གནས་པས་ཀྱང་སེམས་ཀྱི་རྨ་འདི་རྟག་ཏུ་བསྲུང་དགོས་པ་རེད། ལུས་ཀྱི་རྨ་ཡི་སྡུག་བསྔལ་ཆུང་ངུ་ཡིས་སྐྲག་པའང་རྨ་ཡི་བག། བག་ཟོན་དཔེ་ཆེན་པོ་བྱེད་ཀྱི་ཡོད་ན། ཨེ་ནི། སེམས་ཀྱི་རྨས་དང་སེམས་ཀྱི་རྨས་དེ་དང་བའི་སྡིག་སེམས་ཀྱིས་ཨེ་ནི་འབྲས་བུ་གཅིག་བསྡུས་འཇོམས་བསྡུས་འཇོམས་ཀྱི་རིས་འཇོམས་པས་ཨེ་ནི། དེ་འདྲའི་འབྲས་བུ་དང་སྡུག་བསྔལ་ལ་སྐྲག་པ་དང། དེ་ཡི་རྒྱུ་སེམས་ཀྱི་རྨ་འདི་ཅིས་མི་བསྲུང། སེམས་ཀྱི་རྨ་སྡིག་སེམས་དེ་ཅིས་མི་བསྲུང། སྡིག་སེམས་ལས་ཅིས་མི་བསྲུང། སྤྱོད་པ་འདི་འདྲས་གནས་བྱེད་ན་དེ་ལྟར་སེམས་བསྲུང་བའི་བརྟུལ་ཞུགས་བརྟན་པོ་བྱས་ནས་གནས་ཐུབ་པ་ཞིག་བྱུང་ན་ཨེ་ནི། སྐྱེ་བོ་ངན་པའི་ཁྲོད་གནས་སམ། བས་དེ་འདྲས་ཀྱི་ཁྲུས་ཁྲུག་ཁྲོས་ཤིང་འཁྲུགས་པའི་ཨེ་ནི་བས་འཁྲུག་འཛིང་ཤོར་བ་དེ་འདྲས་ཀྱི་བས་སྐྱེ་བོ་ངན་པའི་ཁྲོད་ན་གནས་སམ། ཡང་བའི། སྐྱེས་པ་དང་བུད་མེད་ཀྱི་བའི་ཆགས་པའི་ཡུལ། བའི་མང་པོ་ཡོད་པའི་ཁྲོད་ན་གནས་ཀྱང་རུང། ཨེ་ནི། སྡོམ་བརྩོན་ཏེ་སྡོམ་པ་སྲིད་པའི་རབ་སྡོམ་པ། སྡོམ་པ་ཅན། ཨེ་ནི། སྡོམ་སེམས་བརྟན་པ་ཉམས་པར་མི་འགྱུར། བདག་གི་རྙེད་དང་བཀུར་སྟི་དང། འོ་ན་དེ་འདྲ་ཡིན་པ་ཡིན་དུས་བདག་གི་ཨེ་ནི་ཟས་གོས་ལ་རྙེད་པ་ཟས་གོས་ལ་སོགས་པ་དང་ད་ག་ནང་བཞིན་གྱི་སྟན་སྟོབས་པ་དང་བའི་ཕྱག་བྱ་བ་ལ་སོགས་པའི་བཀུར་སྟི་དང། ཨེ་ནི་རང་གི་ལུས་དང། གཞན་ཡང་ཅིག། འཚོ་བའི་ཡོ་བྱད་ཕལ་པ་རྣམས་མེད་ཀྱང། འཚོ་བའི་ཡོ་བྱད་གཞན་མེད་ཀྱང་བླ་ཞིང། རུང་གི། ལུས་ངག་གི་དགེ་བ་གཞན་ཡང། ཉམས་ན་ཆོག་གི་རུང་གི། གལ་སྲིད་ཉམས་པ་ཞིག་བྱུང་ན་ཡང། བསྙེན་ལ་ལྟོས་སོ་ལྟོས་ཆོག་གི། དེ་རྣམས་ཨའུ་ཙེ་རེད་རུང་གི། སེམས་བསྲུང་བ་དང། སེམས་ཀྱི་དགེ་བ་དེ་ནམ་ཡང་ཉམས་པར་མི་བྱ། སེམས་ནི་ནམ་ཡང་ཉམས་མི་བྱ།